ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི། ཚེས་ཉི་ཤུ་གཅིག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གསུམ་པའི་ཚེས་གཅིག། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་ཆོ་ག་ཕྱག་ལེན་དང་མཉམ་དུ་ཐོས་བསམ་སློབ་གཉེར་བྱ་རྒྱུ་གལ་ཆེ་ཡིན་ཞེས་བཀའ་བློན་སྦུག་ས་པཎ་མཐོ་སློབ་ཀྱི་སློབ་མ་རྣམས་ལ་བཀའ་བསྩལ་ཡོད་པའི་སྐོར། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེས། བལ་ཡུལ་ནང་སེར་སྐྱ་མི་མང་ཁྲི་ཚོ་བརྒལ་བར་མཇལ་ཁ་བཀའ་སློབ་དང་ཚེ་དཔག་མེད་ཀྱི་ཚེ་དབང་བཅས་བསྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་ཁུལ་དུ་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་ཀྱི་ཡོད་པའི་ཁྲོད་སྡེ་དགེ་རྫོང་དབོན་པོ་སྟོད་ཡུལ་ཚོའི་དབོན་སྟོད་དགོན་པ་ཆུས་བསྣུབས་ལ་ཉེ་བའི་རྐྱེན་ངན་པར་བར་ཆད་འཕྲད་བཞིན་ཡོད་པའི་སྐབས་དེར་གནའ་བོ་དབོན་སྟོད་དགོན་པའི་རིན་ཐང་སྐོར་ལ་རྩོམ་འབྲི་སྤེལ་བ་ཞིག་དང། དེ་ནས་ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་དེང་སྐབས་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་མོན་རྟ་དབང་ཁུལ་དུ་ཆོས་འབྲེལ་མཛད་འཆར་སྐྱོང་བཞིན་པ་དང། མོན་རྟ་དབང་དང་བོད་བར་གྱི་འབྲེལ་བའི་བྱུང་རིམ་དང་ད་ལྟའི་གནས་སྟངས་སོགས་ཀྱི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་དང། མཇུག་ཏུ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་སྙན་སྒྲོན་མ་ཞུས་གོང་དེར། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས། ཆོ་ག་ཕྱག་ལེན་དང་མཉམ་དུ་ཐོས་བསམ་སློབ་གཉེར་བྱ་རྒྱུ་གལ་ཆེ་ཡིན་ཞེས་ཀ་བློན་སྦུག་ས་པཎ་མཐོ་སློབ་ཀྱི་སློབ་མ་རྣམས་ལ་བཀའ་བསྩལ་ཡོད་པའི་སྐོར་ང་ཚོའི་འབྲས་ལྗོངས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། འདི་ཚེས་གཅིག་ཉིན་ཀ་བློན་སྦུག་དཔལ་ས་སྐྱའི་ཆོས་གྲྭ་བརྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ཚོམས་ཆེན་ནང་ས་པཎ་མཐོ་སློབ་དང། ས་པཎ་གཞི་རིམ་འོག་མའི་སློབ་མ་རྣམས་ཀྱིས་ལོ་འཁོར་མོ་གཅིག་གི་ཡིག་རྒྱུགས་ནང་ཨང་རིམ་ལོན་མཁན་སློབ་མ་རྣམས་ལ་ཕྱག་འཁྱེར་འབུལ་རྒྱུའི་མཛད་སྒོ་ཞིག་ཚོགས་ཡོད་པ་དང། མཛད་སྒོའི་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི་སྐྱབས་རྗེ་ཁྲི་འཛིན་རྣམ་གཉིས་གདུང་སྲས་དང་རྗེ་བཙུན་མ་རྣམ་པ་དང་དགོན་པའི་མཁན་བླ་འདུས་མང་ཡོངས་དབུ་བཞུགས་ཐོག་འདི་ལོའི་ཡིག་རྒྱུགས་ནང་བརྒྱ་ཆ་མཐོ་ཤོས་ལོན་མཁན་སློབ་མ་ཁག་ཅིག་ལ་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གི་དྲུང་ནས་ཕྱག་འཁྱེར་འབུལ་གནང་སོང། སྐབས་དེར་རིན་པོ་ཆེ་མཆོག་གིས་དགོན་པ་གསར་བཞེངས་གནང་རྒྱུའི་དམིགས་ཡུལ་གཙོ་བོ་ནི་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱ་རྒྱུ་དེ་ཡིན་པ་དང་སངས་རྒྱས་ཀྱི་བསྟན་པ་གཙུག་ལག་ཁང་གི་ཕྱིའི་བཀོད་པ་དང་སྐུ་གསུང་ཐུགས་རྟེན་གྱི་ཐོག་མིན་པར་འདི་ནི་གཙོ་བོ་ཐོས་བསམ་སློབ་གཉེར་བྱ་རྒྱུ་དེ་ཡིན་པ་བཀའ་བསྩལ་དོན། སངས་རྒྱས་ཀྱི་བསྟན་པ་ཟེར་ཡ་དེ་བསྟན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། ཅེས་གསུངས་པ་ནང་བཞིན་ལུང་གི་སངས་རྒྱས་ཀྱི་བསྟན་པ་ཟེར་ཡ་དེ་ཕྱི་ཕྱིའི་གཙུག་ལག་ཁང་དང་སྐུ་གསུང་ཐུགས་རྟེན་དང་ཕྱག་ཞབས་མཆོད་ཆས་དང་དེ་འདྲས་ཀྱི་ཐོག་ལ་ཡང་ཡོད་མ་རེད་སངས་རྒྱས་ཀྱི་བསྟན་པ་ཟེར་ཡ་དེ་ང་རང་ཚོ་མི་གཅིག་ནས་གཉིས་སུ་བགྲངས་པའི་གང་ལྟར་རྒྱུད་ཀྱི་ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་དེ་ཡིན་པ་རེད་དེ་ལ་ཡང་སྔོན་དུ་དང་པོ་ཨེ་ནི་ལུང་གི་བསྟན་པ་ཟེར་ཡ་དེ་ད་སློབ་སྦྱོང་བྱས་ཏེ་སློབ་སྦྱོང་བྱེད་ཡ་དེ་དཔེ་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་རེད། སློབ་སྦྱོང་མ་བྱས་པ་ཡིན་ན་རྟོགས་པའི་བསྟན་པ་ཡོང་ཐུབ་ཡ་ཡོད་མ་རེད། ཐོས་པ་མེད་པའི་སྒོམ་པ་དེ་ལག་རྡུམ་བྲག་ལ་འཛེགས་པ་འདྲ་ཞེས་གསུངས་པ་ནང་བཞིན་རེད། དེ་འདྲ་ཡིན་དུས་རྩ་ནས་ཨེ་ནི་སློབ་སྦྱོང་བྱེད་ཡ་དེ་དཔེ་གལ་ཆེན་པོ་ད་ཆོག་སྤྱིར་བཏང་མ་གི་གཞི་རིམ་སློབ་སྦྱོང་ནས་བྱས་པ་ཅིག་གི་ཆོ་ག་ཕྱག་ལེན་དེ་ག་འགའ་ལོག་གལ་ཆེན་པོ་ཞེ་དྲག་རེད་དེ་ཡིན་ན་ཡང་གལ་ཆེ་ཤོས་དེ་ཨེ་འདྲ་ཅིག་ཐོས་བསམ་སློབ་གཉེར་བྱེད་ཡ་དེ། ཡང་རིན་པོ་ཆེ་མཆོག་གིས་ཁྲི་འཛིན་ཞེ་གཉིས་པ་མཆོག་གི་ཐུགས་ཁུར་ཆེ་བཞེས་འོག་གཙུག་ལག་ཁང་དང་དགེ་འདུན་གྱི་སྡེ་བཙུགས་པ་ཙམ་དུ་མ་ཟད་བཤད་གྲྭ་དང་སློབ་གྲྭ་ཟུར་དུ་གསར་འཛུགས་གནང་ནས་སློབ་མ་ཚོའི་ཤེས་ཡོན་གྱི་གནས་ཚད་ཡག་པོ་སོན་ཡོད་པ་དང་ལྷག་པར་དུ་སློབ་མ་ཚོའི་ངོས་ནས་ལག་འཁྱེར་དང་གོ་གནས་ཐོབ་ཡག་ཙམ་མིན་པར་མུ་མཐུད་ནས་རྒྱུན་རིང་པོར་སློབ་སྦྱོང་བྱས་ནས་རང་གཞན་གཉིས་ཀར་ལ་ཕན་པ་སྒྲུབ་ཐུབ་པ་ཞིག་བྱ་དགོས་པ་མུ་མཐུད་བཀའ་བསྩལ་དོན། སློབ་དཔོན་དང་བཀའ་བཅུ་པ་ལ་སོགས་པའི་ལག་འཁྱེར་ཐོན་པ་ཙམ་མ་ཡིན་པར་མུ་མཐུད་ནས་རྒྱུན་རིང་པོ་ལ་ཡང་སློབ་སྦྱོང་བྱས་བྱས་གང་ལྟར་ཅིག་ཏུ་སྔོན་ནས་གྲགས་ནས་སྐབས་དང་པོར་རྒྱ་ཆེན་ཐོས་པ་མང་དུ་བཙལ་ཟེར་ནས་གསུངས་པ་ནང་བཞིན་གྱི་ཐོས་པ་རྒྱ་ཆེན་པོ་བྱེད་ཐུབ་པ་ཡིན་ན། མ་འོངས་པ་ལ་ཡིན་ན་སོ་སོ་ལ་ཡིན་ན་ཡང། སོ་སོ་ལ་རང་དོན་དུ་བྱང་ཆུབ་སྒྲུབ་ཡ་ཡིན་ན་ཡང་དེ་ག་ཚོད་རེད་བྱ་ཁྲིད་དུ་མ་སོང་ན་དེ་ལས་ལྷག་པ་ཅིག་ཡོད་པ་མ་རེད་ཨེ་ད་ག་ན་སུ་གཞན་དོན་སྒྲུབ་ཡ་ཡིན་ན་ཡང་ཨེ་ད་ག་ཚོད་ཡིན་ཐོས་པ་ཇི་ཙམ་མཐོང་རྒྱ་ཐོས་རྒྱ་ཇི་ཙམ་ཆེ་བ་ཡོད་ན་ཡང་དེ་ཙམ་གྱིས་ཨེ་ནི་ཚང་མ་རང་རེད་ཡ་ཕན་ཐོགས་རྒྱ་ཆེན་པོ་ང་ཡང་ཤེས་རྟོགས་སུ་ཡོང་གི་ཡོད་པ་ཡིན་དུས་ཙ་ནས་ཨེ་ནི་དེ། གང་རྒྱུན་རིང་རིང་གནས་ཐུབ་པའི་ཐོག་ནས་ཨེ་ནི་སློབ་སྦྱོང་བྱས་ཏེ་དེ་དཀའ་ལས་དེ་ཡོག་རེད་སློབ་སྦྱོང་བྱེད་དུས་སྐབས་ལ་ཅིག་དཀའ་ལས་དེ་ཡོག་རེད་ལྷག་པར་ལོ་གཞོན་གཞོན་པའི་སྐབས་ལ་ཡ་ད་རྣམ་གཡེང་བྱེད་ཡ་མ་གཏོགས་སློབ་སྦྱོང་ལ་ཡར་ཤུགས་རྒྱག་ཡ་ལ་དཀའ་ངལ་དེ་ཡོག་རེད་དེ་ཡིན་ན་ཡང་དཀའ་ངལ་ག་ཚད་དཀའ་ལས་ག་ཚད་བརྒྱབ་པ་ཡིན་ན་དེ་ཚད་ཀྱི་སོ་སོ་ལ་ཕན་ཐོགས་ཡོག་རེད། མ་འོངས་པ་ལ་ཡང་སོ་སོ་མཁས་པ་ཆགས་པ་ཡིན་ན་རང་གི་དོན་བསྒྲུབ་ཐུབ་ཀྱི་རེད་གཞན་གྱི་དོན་ཡིན་ནའང་བསྒྲུབ་ཐུབ་ཀྱི་རེད།
མཐའ་མཇུག་ཁོང་གིས་མ་འོངས་པར་བཤད་གྲྭ་འདི་བཞིན་བོད་ནང་གི་རྒྱ་ཆེ་བའི་བཤད་གྲྭ་དང་མཉམ་པར་མཁས་པ་མང་པོ་ཞིག་ཐོན་ཐུབ་ནས་བསྟན་པ་དང་འགྲོ་བའི་དོན་རྒྱ་ཆེ་ཞིག་གནང་ཐུབ་པ་ཞིག་དགོས་སྐོར་རིན་པོ་ཆེ་མཆོག་ནས་བཀའ་སློབ་སྩལ་དོན། དུས་སྐབས་ཀྱི་དུས་ཚོད་དང་གཞི་བདག་གི་དཀའ་ལས་ཁག་པོ་ཅིག་དང་གཉན་འཕྲང་གི་དུས་ཚོད་ཅིག་གི་ཐོག་ལ་སླེབས་ཡོད་རེད་དེ་ཡིན་ན་ཡང་ད་ང་རང་ཚོ་དགོན་པའི་ཚང་མས་གཟབ་གཟབ་བྱས་བྱས་ད་ཡ་ཁ་སོ་ར་མ་ཡ་བཤད་གྲྭ་ད་བཞིན་ཟིན་ཐུབ་པ་ཅིག་བྱུང་བ་ཡིན་ན་ང་རང་ཚོ་ཡི་སོ་སོའི་གི་ཉམས་ལེན་ཟེར་ན་མི་འདུག་སོ་སོའི་གི་ཚོགས་བསགས་ཟེར་ན་མི་འདུག་དེ་ལས་ལྷག་ཅིག་ཡོག་མ་རེད། ཀ་བློན་སྦུག་དཔལ་ས་སྐྱའི་ཆོས་གྲྭ་རྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ས་པཎ་གཞི་རིམ་སློབ་གྲྭའི་ནང་ཁྱོན་སློབ་མ་གྲངས་བརྒྱ་དང་སུམ་ཅུ་སོ་བརྒྱད་དང་དགེ་རྒན་ལས་བྱེད་བཅུ་གཉིས་ཙམ་ཡོད་འདུག་པ་དང་སློབ་གྲྭ་དེའི་ནང་བོད་ཡིག་གཙོ་བོར་བྱས་པའི་དབྱིན་ཇི་ཨང་རྩིས་ཚན་རིག་དང་བལ་པོའི་སྐད་ཡིག་སོགས་ཀྱི་ཐོག་སློབ་ཁྲིད་གནང་གི་ཡོད་སྐོར་སློབ་གྲྭའི་སློབ་སྤྱི་ཚེ་རིང་ཆོས་སྐྱབས་ལགས་ཀྱིས་གསུངས་བྱུང། ང་ཚོའི་བསླབ་གྲྭའི་སྤྱི་སྤྱི་ཚོགས་བསླབ་གྲྭ་ནང་ད་གི་ག་ལ་གང་ཚང་ད་དཔེར་ན་འཛིན་གྲྭ། སྔོན་འགྲོ་ནས་བྱས་ནས་འགོ་བཙུགས་ནས་ད་སློབ་ཚན་ནི་ག་ལ་བསླབ་དགོས་ཟེར་ན་གཙོ་བོ་ད་ང་ཚོ་བོད་ཡིག་ལ་ཡ་གཞི་བཅོལ་བྱས་བོད་ཡིག་འདི་གཙོ་བོ་བྱས་ཨ་འདི་གང་ལགས་གཙོ་བོ་བོད་ཡིག་མེད་པ་ཡིན་ན་ང་ཚོ་ད་ནང་པའི་ཆོས་འདི་ཡོང་ཐུབ་ཡ་རྩ་བ་ཉིད་ནས་ཡོད་མ་རེད་དེ་ཟེར་ན་ད་འདི་རིགས་ཀྱི་གཙོ་བོ་ཟིན་པའི་ཐོག་ལ་ཡ་དེང་དུས་ཀྱི་ད་ང་ཚོ་ཨིན་ཇི། གཙོ་བོ་གཅིག་བྱས་དེ་ནས་ཚན་རིག་བྱས་ཨ་ནི་དེ་ནས་ཨང་རྩིས་བྱས་ཨ་ནི་ད་ས་གནས་དེ་ལ་དེ་གི་ཡོད་ས་ད་ས་གནས་འདི་གི་ད་ཡུལ་སྐད་དེ་ཡང་ད་ནེ་པ་ལི་བྱས་ཨོ་དེ་གས་དེ་སློབ་ཚན་དེ་གས་ད་བེད་དེ་མཉམ་དུ་ཁྲིད་བྱས་ཨང་འཛིན་གྲྭ་བརྒྱད་པ་བར་དུ་འདུག་བྱས་འགྲོ་བསྡད་ཀྱི་ཡོད། དཔལ་ས་སྐྱའི་ཆོས་གྲྭ་རྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ནང་བོད་རིགས་དང་ལྷག་པར་དུ་ཀ་རྡོར་སྒང་གསུམ་འབྲུག་བལ་ཡུལ་ཁུལ་གྱི་ནང་པའི་ཡུལ་མི་མང་པོ་ཞིག་ལ་ནང་ཆོས་ལ་སློབ་གཉེར་དང་མཉམ་དུ་དེང་དུས་ཀྱི་ཤེས་ཡོན་སྦྱང་རྒྱུའི་གོ་སྐབས་འབུལ་བཞིན་ཡོད་པ་རེད་འདུག་རྒྱ་གར་བྱང་ཤར་ཀ་བློན་སྦུག་ནས། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེས། བལ་ཡུལ་ནང་སེར་སྐྱ་མི་མང་ཁྲི་ཚོ་བརྒལ་བར་མཇལ་ཁ་བཀའ་སློབ་དང་ཚེ་དཔག་མེད་ཀྱི་ཚེ་དབང་བཅས་བསྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེས་བལ་ཡུལ་ནང་སེར་སྐྱ་མི་མང་ཁྲི་ཚོ་བརྒལ་བར་མཇལ་ཁ་བཀའ་སློབ་དང་ཚེ་དཔག་མེད་ཀྱི་ཚེ་དབང་བཅས་བསྩལ་ཡོད་པ། བལ་ཡུལ་རྒྱལ་ཁབ་ཀྱི་ནང་གི་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་གི་ཆེད་དུ་གདན་ཞུའི་གསོལ་འདེབས་ཞུས་དོན་ལྟར། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་ཉེ་ལམ་སྤྱི་ཟླ་གཉིས་པ་གི་ཚེས་བབ་ཉེར་གཅིག་གི་ཉི་མ་ནས་བཟུང། བལ་ཡུལ་རྒྱལ་ས་གི་ཉེ་འཁྲིས་ཀོ་པན་ཨོག་མིན་བྱང་ཆུབ་ཆོས་གླིང་དུ་འཚོགས་བཞིན་པ། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་སོ་གཉིས་པ་གི་ཚོགས་མགོན་དུ་ཆིབས་བསྒྱུར་གནང་བ་མ་ཟད། ཆོ་འཕྲུལ་སྨོན་ལམ་ཆེན་མོ་ཉི་མ་ལྔ་རིང་གི་ཚོགས་མགོན་དུ་བཞུགས་པ་དང་འབྲེལ། སྨོན་ལམ་གྱི་བཅོ་ལྔ་མཆོད་པ་གི་ཉི་མ་སེར་སྐྱ་མི་མང་ཁྲི་ལྷག་གིས་མཇལ་ཁ་ཞུས་ཡོད་པ་དང། བོད་ཟླ་དང་པོ་གི་ཚེས་པ་བཅུ་བདུན་གྱི་ཉི་མ་ཞེ་ཆེན་བསྟན་གཉིས་དར་རྒྱས་གླིང་དུ་ཞབས་སོར་འཁོད་དེ། སྐྱབས་རྗེ་དིལ་མགོ་མཁྱེན་བརྩེ་ཡང་སྲིད་རིན་པོ་ཆེ་མཆོག་དང་མཇལ་འཛོམས་གནང་བ་དང། ཡང་བོད་ཚེས་བཅོ་བརྒྱད་ནས་བཅུ་དགུ་ཉི་མ་གཉིས་རིང་ལ་སྐྱིད་རོང་བསམ་གཏན་གླིང་དགོན་པར། དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོའི་རྒྱལ་སྲས་ལག་ལེན་སོ་བདུན་མ་གི་བཀའ་ཆོས་སྩལ་བ་དང། བོད་ཟླ་དང་པོ་གི་ཚེས་པ་ཉི་ཤུ་གི་ཉི་མ་སེར་སྐྱ་མི་མང་ལྔ་སྟོང་བརྒལ་བར་རྒྱལ་བ་ཚེ་དཔག་མེད་པ་གི་ཚེ་དབང་བཀའ་དྲིན་ཆེ་བ་སོགས། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པ་གི་ཚོགས་གཙོ་ཨ་ཅཱར་ཡ་བསྟན་འཛིན་ལགས་ནས་ངོ་སྤྲོད་གནང་གི་འདུག།
སྨོན་ལམ་ཉིན་བཞི་པ་བཅོ་ལྔ་མཆོད་པའི་ཉིན་མོ་དེ་ཨ་ནི་མི་མང་ཁྲི་ལྷག་འདུས་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེར་མཇལ་ཁ་ཞུས་པ་དང། གསུང་ཆོས་ཉིན་གཉིས་དང་ཚེ་དབང་ཉིན་གཅིག་གི་རིང་ལ་སེར་སྐྱ་མི་མང་ལྔ་སྟོང་ལྷག་འདུས་མཇལ་ཁ་ཞུས་ཡོད་པ་དང། ཨ་ནི་གཞུང་འབྲེལ་གྱི་ད་མི་སྣ་ཁག་དཔེར་ན་བལ་ཡུལ་དགོན་སྡེ་ཚོགས་པའི་གི་འཛིན་སྐྱོང་འགན་འཛིན་དུ་བྱས་པ་དང། ཆོས་དོན་ལས་ཁུངས་ཀྱི་དྲུང་ཆེ་བྱས་པ་ལ་སོགས་པ། ཨ་ནི་ཧི་མ་ལ་ཡ་གི་ཚོགས་སྒྲིག་ཁག་གི་འཐུས་མི་རྣམ་པ་མང་པོ་ཞིག་སྤྱན་འདྲེན་གནང་ཡོད་རེད།
ཡང་ཁོང་ནས་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་བོད་ཟླ་དང་པོ་གི་ཚེས་པ་ཉེར་གཅིག་གི་ཉིན་མོར། ཞོགས་པ་བལ་ཡུལ་ཡང་ལེ་ཤོད་དུ་གནས་གཟིགས་དང་འབྲེལ། གནས་ཆེན་དེའི་ཉེ་འདབས་སུ་ཆགས་པ་བཀྲ་ཤིས་རབ་རྒྱས་གླིང་དུ་རབ་གནས་གནང་གི་ཡོད་པ་དེ་མཚུངས། བོད་ཚེས་ཉེར་གཉིས་ཀྱི་ཉི་མ་འགྲོ་ཕན་གླིང་དགོན་པ་དང་བློ་གསལ་གླིང་གི་བཟོ་གྲྭ་ལ་ཆིབས་བསྒྱུར་གནང་འཆར་མ་ཟད། ཤེལ་དཀར་ཆོས་སྡེའི་ནང་དུའང་མཛད་རིམ་བསྒྲིགས་ཡོད་པ་སོགས་ངོ་སྤྲོད་གནང་གི་འདུག། ཡང་ད་ལྟའི་ཆར་ལ་ཡང་ལེ་ཤོད་ཉེ་འདབས་སུ་ཡོད་པའི་བཀྲ་ཤིས་རབ་རྒྱས་གླིང་དགོན་དུ་ནི་རིན་པོ་ཆེ་ད་ད་ད་རབ་གནས་གནང་ཡ་ལ་སོགས་པ་མཛད་འཆར་འདུས་ཡོད་རེད།

ཆིབས་བསྒྱུར་བསྐྱངས་ནས། ཨ་ནི་ཞོགས་ཀས། བཙུན་དགོན་ཐུགས་རྗེ། ཐུགས་རྗེ་ཆོས་གླིང་དགོན་དུ་ཆིབས་བསྒྱུར་གནང་ཡ་དང། དེ་རྗེས་ལ། སྒོ་སོག་ཕུན་ཚོགས་ཆོས་གླིང་དགོན་དུ། ཆིབས་བསྒྱུར་བསྐྱངས་ཡ་གི་དང། མཛད་རིམ་གྱི་དུས་སུ་ཡོད་གཞེས་ཉིན་ཀ། ཇྭ་ལ་ཁེལ། ལ་ཡོད་པའི་གཞིས་ཆགས་མི་མང་རྣམས་ལ། བཀའ་སློབ་དང། མཇལ་ཁ་གནང་ཡ་དང། དགུན་ཉི་ལྔ་དུ། མཛད་འཆར་ཁག་དང་བལ་ཡུལ་གྱི་མཛད་འཆར་ཁག་ཏུ་གྲུབ་ནས། ཕྱི་ཟླ་གསུམ་པ་གི་ཏཱ་རིག་ལྔ་ཉི་མ་དེ། སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་རྒྱ་གར་དུ་ཆིབས་བསྒྱུར་གནང་ཡས་རེད། གནང་ཡས་རེད་ཟེར་ནས་འདི་ཞུ་ཡས་ཡིན།
བལ་བོ་རྒྱལ་ཁབ་ཀྱི་ནང་རྒྱ་ནག་གཞུང་གིས་གནོན་ཤུགས་སྣ་ཚོགས་སྤྲོད་བཞིན་པར་བརྟེན། སྤྱིར་བཏང་བོད་མི་བཙན་བྱོལ་བ་གི་ཐོག་དམ་དྲག་ཤུགས་ཆེ་དང་ལྷག་པར་དུ་བོད་མིའི་སྒྲིག་འཛུགས་ཀྱི་འབྲེལ་ཡོད་འགོ་ཁྲིད་དང་བླ་ཆེན་རྣམ་པ་བཅས་བལ་ཡུལ་དུ་ཕེབས་རྒྱུར་བཀག་འགོག་ཤུགས་ཆེ་ཡོད་ནའང། བལ་བོ་རྒྱལ་ཁབ་ཀྱི་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་དང་ཆོས་རིག་གོམས་གཤིས་གཅིག་གྱུར་གྱི་མི་སྡེ་ཧ་ཅང་མང་པོ་ཡོད་པ་རྣམས་ནི། བལ་ཡུལ་གྱི་མི་སེར་སྙོན་མེད་དེ་བོད་བརྒྱུད་ནང་བསྟན་ལ་དད་མོས་ཤུགས་ཆེ་གནང་གི་ཡོད་པས། བལ་བོ་གི་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པས་བལ་བོ་གཞུང་ལ་སྙན་ཞུ་རིམ་པར་ཕུལ་བ་གི་འབྲས་བུར། ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ད་ལམ་བལ་བོ་གི་ནང་གདན་ཞུ་གནང་ཐུབ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། སྙན་སྒྲོན་ཞུ་མཁན་བན་ལྷུན་གྲུབ་ཚེ་རིང་ཡིན། རྒྱ་གར་བྱང་ཕྱོགས་མ་སུ་རི་བོད་ཕྲུག་ཁྱིམ་སྡེའི་འཛིན་སྐྱོང་ཚོགས་པའི་ཚོགས་ཐེངས་བཞི་བཅུ་ཞེ་དགུ་པ་དེ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ཚོགས་ཁང་ནང་ཚོགས་གནང་བའི་སྐོར། དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པའི་ནང་དུ། དེ་ཡང་མ་སུ་རི་བོད་ཕྲུག་ཁྱིམ་སྡེའི་འཛིན་སྐྱོང་གི་ཚོགས་ཐེངས་བཞི་བཅུ་ཞེ་དགུ་པ་དེར་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཚོགས་མགོན་དུ་ཐེངས་དང་པོར་ཕེབས་གནང་ཡོད་པ་དང། འཛིན་སྐྱོང་གི་ཚོགས་མི་གཞན་རྣམས་ཡང་ཚོགས་འདུ་དེར་མཉམ་ཞུགས་གནང་ཡོད་པ་རེད་འདུག་ཚོགས་འདུའི་ཐོག་འཛིན་སྐྱོང་གི་ཚོགས་ཐེངས་བཞི་བཅུ་ཞེ་བརྒྱད་པའི་གྲོས་ཆོད་ཁག་བཀའ་འཁྲོལ་དང། བོད་ཁྱིམ་གྱི་དྲུང་ཆེས་ལས་དོན་སྤེལ་བ་ཁག་ལ་གྲོས་བསྡུར། བོད་ཁྱིམ་གྱི་ལོ་འཁོར་ལས་བསྡོམས་ལ་གྲོས་བསྡུར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་རྩ་གསུམ་ལོའི་རྩིས་ཁྲ་རྩིས་ཞིབ་ཟིན་པར་བཀའ་འཁྲོལ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་དང་ཉི་ཤུ་རྩ་ལྔ་ལོའི་སྔོན་རྩིས་འཆར་གཞིར་བཀའ་འཁྲོལ་གནང་བ་སོགས་གནང་ཡོད་པ་རེད་འདུག་དེ་མ་ཟད་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་མ་སུ་རི་བོད་ཕྲུག་ཁྱིམ་སྡེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་དང། ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་རྒྱུན་གྲོན་དང་རྒྱུན་གྲོན་མ་ཡིན་པའི་སྔོན་རྩིས་འཆར་གཞིར་བཀའ་འཁྲོལ་གནང་རྒྱུའི་ལས་དོན་བཅས་པར་གཟིགས་ཞིབ་གནང་ཡོད་པ་རེད་འདུག། ཡང། རེས་གཟའ་མིག་དམར་ཉིན་རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་འཚོགས་སྐབས་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་གཏོང་ཕྱོགས་ཆེད་སྲིད་ཇུས་ལག་བསྟར་གྱི་ལས་གཞི་ཁག་ཅིག་གསལ་བསྒྲགས་གནང་རྒྱུ་ཡང། དེ་དག་ཡུལ་ནང་གི་ད་ལྟའི་གཞི་རྩའི་སྤྱི་ཡོངས་ཀྱི་དཔལ་འབྱོར་གྱི་སྒྲོམ་གཞི་ཁོད་སྙོམས་མེད་པ་དེ་མེད་པ་བཟོ་རྒྱུར་ཕན་ཐོགས་ཡོང་རྒྱུ་མིན་པའི་གནས་ཚུལ་འདུག། རྒྱ་ནག་ནང་དེང་སྐབས་ས་ཁང་ཚོང་ལས་མར་བརྡིབས་པ་དང། དངོས་ཟོག་ཁག་གི་རིན་གོང་ཆུང་དུ་འགྲོ་བ། མ་ཤས་ཁྲོམ་རའི་མ་ཤས་ཀྱི་རིན་གོང་དམའ་རུ་འགྲོ་བ་དང། ས་གནས་གཞུང་ཁག་གི་དངུལ་བུན་མང་པོ་སྤྲོད་འཇལ་མ་ཐུབ་པ་སོགས་དཔལ་འབྱོར་གྱི་དཀའ་ངལ་དེ་དག་གི་རྐྱེན་གྱིས་རྒྱ་ནག་གི་འགོ་ཁྲིད་རྣམས་ལ་གནོན་ཤུགས་ཧ་ཅང་གི་ཆེན་པོ་ཡོད་ནའང། གནད་དོན་དབྱེ་ཞིབ་པ་དང་གཞུང་གི་སློབ་སྟོན་པ་རྣམས་ཀྱིས་ད་ཐེངས་ཀྱི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་ད་ལྟའི་ཡུལ་གྱི་གནས་སྐབས་ཀྱི་དཀའ་ངལ་སེལ་རྒྱུའི་ལས་འཆར་ལ་ལྷག་པའི་ལས་འཆར་གང་ཡང་གསལ་བསྒྲགས་གནང་བའི་རེ་བ་མེད་པའི་སྐོར་བརྗོད་ཀྱི་ཡོད་པ་རེད་འདུག་རེས་གཟའ་མིག་དམར་ཉིན་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྐབས་སྲིད་བློན་ལི་ཆང་ཡིས། རང་ཉིད་ཀྱི་ལས་བསྡོམས་ཐེངས་དང་པོ་དེ་སྙན་སྒྲོན་དང་འབྲེལ། ལོ་འདིའི་ནང་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་ལྔར་དམིགས་རྒྱུ་ཡིན་པའི་གསལ་བསྒྲགས་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་ཁོང་གིས་ཡུལ་ནང་གི་ཁྲོམ་རའི་ཁོར་ཡུག་དེ་ལེགས་སུ་གཏོང་ཐབས་དང་འཕྲུལ་རིག་གསར་བཟོ་འཕེལ་རྒྱས་ཐོག་འགྱུར་བ་གཏོང་རྒྱུ་ལས་གཞན་བཅོས་བསྒྱུར་ཆེ་བ་དེ་འདྲ་གང་ཡང་གསལ་བསྒྲགས་གནང་རྒྱུ་མིན་པ་གནད་དོན་དབྱེ་ཞིབ་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག་ཡང་ཐའེ་ཝན་གཞུང་གི་དཔོན་རིགས་ཚོས་རྒྱ་ནག་གིས་ཐེ་ཝན་གྱི་སྲིད་འཛིན་གསར་པའི་དམ་འབུལ་མཛད་སྒོ་མ་གནང་བར་གནོན་ཤུགས་མུ་མཐུད་ནས་སྤྲོད་ནས་ཐེ་ཝན་དང་ཐད་ཀར་དམག་འཁྲུག་བྱས་པའི་ཚབ་ཏུ་ཐེ་ཝན་ལ་གང་ཅིའི་སུན་གཙེར་བཟོ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང་ཐེ་ཝན་གྱི་ད་ལྟའི་སྲིད་འཛིན་གཞོན་པ་སྐུ་ཞབས་ལའེ་ཆིང་ཏེ་མཆོག་ལ་ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་རྒྱལ་ཁ་ཐོབ་གནང་བའི་རྗེས་རྒྱ་ནག་གིས་ཐེ་ཝན་དང་ཕྱི་འབྲེལ་གྱི་འབྲེལ་ལམ་ཡོད་མཁན་གྱི་རྒྱལ་ཁབ་ཞིག་འཕྲོག་པ་དང། ཐེ་ཝན་མཚོ་ཁའི་སྟེང་གི་མཁའ་ལམ་འགྲུལ་བཞུད་ཐོག་འགྱུར་བ་བཏང་བ་དང། རྒྱ་ནག་གི་ཉེ་འཁྲིས་ཐེ་ཝན་གྱི་ཀིན་མེན་མཚོ་གླིང་ཁག་ལ་སྐོར་གཡེང་བྱེད་རྒྱུ་དེ་མང་དུ་བཏང་ཡོད་པ་རེད་འདུག་བདུན་སྔོན་མ་དེར་ཐེ་ཝན་ལ་འཚམས་གཟིགས་སུ་ཕེབས་པའི་ཨ་མི་རི་ཀའི་རྒྱ་ནག་གི་ཆེད་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher ཡིས་རྒྱ་ནག་གཞུང་གིས་ཐེ་ཝན་གྱི་ཀིན་མེན་མཚོ་གླིང་ཁག་ལ་སྐོར་གཡེང་བྱེད་པ་དེ་ཐེ་ཝན་ལ་གནོན་ཤུགས་ཀྱི་ལམ་སྲོལ་ཆ་ཤས་ཤིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག། ཡང་ཨེ་ཤ་ཡ་མངའ་ཁུལ་དེར་སྲུང་སྐྱོབ་ཀྱི་གནད་དོན་ཐོག་དོ་སྣང་གནང་མཁན་ཕྱི་རྒྱལ་གྱི་དཔོན་རིགས་ཤིག་གིས། རྒྱ་ནག་གཞུང་གི་བྱེད་བབ་ཐད་ནས་སྔ་ལོ་ལྟར་དམག་སྦྱོང་དེ་འདྲ་མ་བྱེད་པ་དང་དངོས་སུ་དམག་འཁྲུག་མི་བྱེད་པའི་ཐོག་ག་ལེར་གནོན་ཤུགས་སྤྲོད་ཐབས་ཤིག་ཡིན་པའི་སྐོར་དང། དེ་ནི་ཐའེ་ཝན་གྱི་ད་ལྟའི་གནས་བབ་དེར་འགྱུར་བ་གཏོང་ཐབས་ཀྱི་ལས་དོན་གྱི་ཆ་ཤས་ཤིག་དང། དེ་ནམ་རྒྱུན་གྱི་གནས་བབ་ཞིག་ལ་བསྒྱུར་ཐབས་ཤིག་ཡིན་པ་མ་ཟད། ཐའེ་ཝན་ལ་འགུལ་བྱེད་ཀྱི་གནས་བབ་མེད་པ་བཟོ་ཐབས་ཤིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་གནད་དོན་འདིའི་ཐད་རྒྱ་ནག་གི་གཙུག་ལག་སློབ་གཉེར་ཁང་ཞིག་གི་ནང་ཐའེ་ཝན་གྱི་གནད་དོན་ཐོག་མཁས་པ་ལི་ཅང་ཀོང་ཞུ་བ་ཞིག་གིས། བདུན་ཕྲག་འདིའི་ནང་ཤིན་ཧྭ་གསར་འགྱུར་ལས་ཁང་ནང། རྒྱ་ནག་གིས་ཐའེ་ཝན་ཐོག་ལས་དོན་སྤེལ་རྒྱུ་དེ་དོ་ནན་དུ་གཏོང་དགོས་པ་མ་ཟད་ཐའེ་ཝན་གྱི་ཀིན་མེན་མཚོ་གླིང་གི་མཐའ་འཁོར་ཐོག་རྒྱ་ནག་གིས་བདག་དབང་རྩོད་རྒྱུ་དེ་ཐའེ་ཝན་དང་ཆིག་སྒྲིལ་བྱེད་རྒྱུར་དགོས་ངེས་ཅན་གྱི་གོམ་སྟབས་ཤིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག། འོད་ཟེར་གྱི་གླེང་སྟེགས་ཞུ་བའི་ལེ་ཚན་ནང། རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་ཁུལ་དུ་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་ཀྱི་ཡོད་པའི་ཁྲོད་སྡེ་དགེ་རྫོང་དབོན་པོ་སྟོད་ཡུལ་ཚོའི་དབོན་སྟོད་དགོན་པ་ཆུས་བསྣུབས་ལ་ཉེ་བའི་རྐྱེན་ངན་པར་བར་ཆད་འཕྲད་བཞིན་ཡོད་པའི་སྐབས་དེར་གནའ་བོ་དབོན་སྟོད་དགོན་པའི་རིན་ཐང་སྐོར་ལ་འོད་ཟེར་ལགས་ཀྱིས་བྲིས་གནང་བའི་རྩོམ་ཡིག་གི་དུམ་བུ་དང་པོ་འདི་སྒྲོལ་དཀར་ལགས་ཀྱིས་ཕབ་སྒྱུར་དང་སྙན་སྒྲོན་ཞུ་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། དབོན་སྟོད་དགོན་པ། རིག་གནས་གསར་བརྗེའི་འཕྲོག་བཅོམ་ཁྲོད་ནས་ཐར་བ་ཡིན་རུང། ཆུ་ཤུགས་གློག་ཁང་གསར་སྤེལ་གྱི་འཕྲོག་བཅོམ་ཁྲོད། དཀའ་ངལ་འཕྲད་བཞིན་ཡོད་པ་ཞུ་བའི་རྩོམ་ཡིག་གི་དུམ་བུ་དང་པོ་འདི་ངོ་སྤྲོད་གནང་བར། 因中国政府及其公司在金沙江上游建一库十三级电站

ཁེངས་དྲེགས་ངར་སྐྱེའི་ངང། འབྲི་ཆུའི་སྟོད་རྒྱུད་དང་ལྷག་པར་དུ་སྟག་མཆོང་གྲོག་རོང་གི་སྟོད་ལ་མི་འབོར་ཉུང་བའི་ལུང་སྟོང་ཡིན་པས། ལོ་ཏོག་མེད་པའི་ས་སྐྱ་ཐིག་ཐིར་འདིར་འདམ་རྫབ་ཆགས་ན་ཡང་ཆགས་པ་རེད་ཅེས་བརྗོད་འདུག་གུས་མོས་འཕྲིན་ཕྲན་དང་སྐད་འཕྲིན་གྱི་བརྙན་པར་ཨང་གྲངས་སོགས་རྒྱ་ནག་གི་དྲ་ཚིགས་ཐོག་ནས་འབྲེལ་ཡོད་དབོན་སྟོད་དགོན་གྱི་བརྙན་པར་དང་འདྲ་པར། རྩོམ་ཡིག་སོགས་མང་པོ་རྙེད་བྱུང་ལ། གང་ཐུབ་ངང་ཕྱོགས་མང་པོའི་འཚོལ་ཞིབ་རྒྱུས་མངའ་བྱས་ཤིང། དབོན་སྟོད་དགོན་པར་ལོ་རྒྱུས་ཀྱི་རིག་དངོས་ཕུན་སུམ་ཚོགས་པ་དང་རྩ་ཆེའི་རྒྱུན་འཛིན་ཡོད་པ་ཤེས་རྟོགས་བྱུང་ལ། དེ་བས་དབོན་སྟོད་དགོན་པར་དགེ་འདུན་པ་སུམ་བརྒྱ་ཙམ་དང་དེ་བཞིན་དགོན་པའི་འཁྲིས་འདིར་མི་རབས་ནས་མི་རབས་གནས་པའི་མང་ཚོགས་ཉིས་སྟོང་ཙམ་གྱིས་ཉེ་ཆར་གཞུང་ཕྱོགས་ཀྱི་དཔོན་རིགས་མདུན། དགོན་པ་གནས་ཐུབ་རྒྱུའི་ཞི་བའི་ཐོག་ནས་ཞུ་བ་འཐེན་པར་ཉེས་རྡུང་ཕོག་པ་དང། འཛིན་བཟུང་བྱས་པའི་སྐོར་གློ་བུར་དུ་ཤེས་རྟོགས་བྱུང། རྒྱ་ནག་སྤྱི་ཚོགས་ཚན་རིག་ཁང་གི་ཞིབ་འཇུག་པའི་དཔྱད་རྩོམ་སྡེ་དགེ་རྫོང་དབོན་སྟོད་དགོན་པའི་བཀའ་བརྒྱད་ལྷ་ཁང་གི་ལྡེབས་རིས་ལ་ཐོག་མའི་ཞིབ་འཇུག་བྱས་པ་ཟེར་བར་གཞིགས་ན། དེ་ཡང་མི་རིང་བའི་སྔོན་ཧང་ཀྲོའུ་ལ་སྐོང་འཚོགས་བྱས་པའི་སྐབས་བརྒྱད་པའི་བོད་ཀྱི་གནའ་རྫས་དཔྱད་ཞིབ་དང་སྒྱུ་རྩལ་གྱི་རྒྱལ་སྤྱིའི་རིག་གཞུང་ཞིབ་འཇུག་གི་བགྲོ་གླེང་ཚོགས་འདུ་ཟེར་བའི་ཐོག་གཏམ་བཤད་སྤེལ་ནས་ནན་བརྗོད་བྱས་པར། དབོན་སྟོད་དགོན་པ་ནི་འབྲི་ཆུའི་ཤར་ངོས་ཀྱི་ས་བབ་མཐོ་ས་ཞིག་ལ་གནས་ཤིང། དགོན་པའི་བཟོ་སྐྲུན་སྤུས་ལེགས་ཀྱི་ལྡེབས་རིས་ཕོན་ཆེན་ཉར་ཚགས་བྱས་ཡོད་ལ། དགོན་པའི་འཛུགས་སྐྲུན་བརྟན་པོ་ཡོད་པར་བརྟེན་ཆ་ཚང་བའི་ལྡེབས་རིས་འདི་ཚོ་ཐོག་མར་ཕྱི་ཕྱོགས་སུ་ཡོངས་ཁྱབ་བྱས་ཡོད། དེ་མིན་སྡེ་དགེ་རྫོང་དབོན་པོ་སྟོད་ཡུལ་ཚོར་གང་མྱུར་ཆུ་ཤུགས་གློག་ཁང་རྒྱག་གི་ཡོད་པས། འདིས་དབོན་སྟོད་དགོན་པའི་ལྡེབས་རིས་མུ་མཐུད་ཉར་ཚགས་དང་ཞིབ་འཇུག་གི་ལས་དོན་ཐོག་དཀའ་ངལ་ཆེན་པོ་འཕྲད་རྒྱུ་ཡིན་པས།

嘎加拉康壁画面积约为一千多平方米。
ཁོང་ནས་གསུངས་པར། འབྲེལ་ཡོད་ཀྱི་ཞིབ་འཇུག་ནང་ངོ་སྤྲོད་བྱས་པར། དབོན་སྟོད་དགོན་ནང། ད་ལྟ་ཉར་ཚགས་ཐུབ་པའི་གནའ་བོའི་ལྡེབས་རིས་ཀྱི་འཛུགས་སྐྲུན་ཁོངས་སུ་གཅིག་ནི། རི་སྟེང་དུ་ཡོད་པའི་འདུ་ཁང་རྙིང་པ་དེ་ནི་དཔལ་ལྡན་ལྷ་མོའི་ལྷ་ཁང་དེ་ཡིན་པ་དང། གཉིས་པ་དེ། ཀ་བ་བརྒྱ་ལས་གྲུབ་པ་དང། མཐོ་ཚད་མི་ཀྲར་བདུན་ཡོད་པའི་ཀ་བརྒྱ་ལྷ་ཁང་འདི་ཆགས་ཡོད། ལྡེབས་རིས་ཀྱི་རྒྱ་ཁྱོན་ནི། མི་ཀྲར་གྲུ་བཞི་མ་གཅིག་སྟོང་ཙམ་ཡོད་པ་དང། རི་མོའི་ནང་དོན་མང་ལ། རྙོག་པ་དང། ཆ་ཚང་བ་ཡོད་ཅིང། བོད་ཡིག་གི་ཚིག་ཏུ་ཁ་གསལ་ཞིང་ཀློག་ཐུབ་པ་ཞིག་ཡོད་པ་དང། དེའི་གཞི་ཁྱོན་ཆེན་པོ་ཡོད་པ་འདི། དེ་མིན་འབྲི་ཆུའི་ཁུལ་དུ་ཡོད་པའི་དགོན་པ་གཞན་གྱིས་འགྲན་ཟླ་དཀའ་བ་ཞིག་ཆགས་ཡོད་པ་རེད་འདུག། ལྡེབས་རིས་ཁ་ཅིག་ནི། སྡེ་དགེ་དང་ཐ་ན་ཁམས་ཁུལ་ཡོངས་རྫོགས་ནང། དེ་རང་ལས་མེད་པ་བརྗོད་འདུག། གནའ་བོའི་འཛུགས་སྐྲུན་དང་གནའ་བོའི་ལྡེབས་རིས་ཕུད། དགོན་པའི་ནང་ད་དུང་གནའ་བོའི་སྐུ་ཐང་དང་གནའ་བོའི་སྐུ་འདྲ་སོགས་རིག་དངོས་ཡོད་པ་མ་ཟད། དེ་བཞིན། དུས་རབས་མི་འདྲ་བའི་གལ་ཆེའི་ལོ་རྒྱུས་ཀྱི་ཡིག་ཆ་ཡང་ཡོད་འདུག། འབྲེལ་ཡོད་ཀྱི་ཞིབ་འཇུག་ནང་ངོ་སྤྲོད་བྱས་པར། དབོན་སྟོད་དགོན་པའི་ཀ་བརྒྱ་ལྷ་ཁང་གི་ལྡེབས་རིས་ཀྱི་ཆེ་ཆུང་ནི། སྡེ་དགེ་པར་ཁང་དང་ཡེ་ན་དགོན་གྱི་ལྡེབས་རིས་ལས་དེ་བས་ཆེ་བ་ཡོད་འདུག། ཉེ་འཁོར་གྱི་དགོན་པ་གསུམ་ཕན་ཚུན་བར་ཐག་རིང་པོ་མེད་ན་ཡང། འབྲི་ཆུའི་རྒྱུད་ཀྱི་གཙང་པོའི་ཁུལ་དུ་འདི་ལྟ་བུའི་གཞི་རྒྱ་ཆེ་བའི་དགོན་པ་ལྷག་འཕྲོ་འདི་རང་ལས་མེད་ཅེས་འདུག་ལ། ད་ལྟ་བར་ས་གནས་རང་ནས་རྙེད་པའི་གལ་འགངས་ཧ་ཅང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་གྲས་ཤིག་དང། བོད་ཀྱི་རི་མོའི་སྒྱུ་རྩལ་ལ་ཞིབ་འཇུག་བྱེད་པའི་ཐོག་དཔྱད་གཞིའི་རིན་ཐང་ཚད་མཐོ་པོ་ཡོད་པ་རེད་ཅེས་འདུག་འདི་ནི་ད་ལྟའི་ཆར་དཀར་མཛེས་ཁུལ་དང་ཐ་ན་འབྲི་ཆུའི་ཆུ་ངོགས་གཡས་གཡོན་ཁུལ་གྱི་བོད་བརྒྱུད་ནང་བསྟན་དགོན་པའི་འཛུགས་སྐྲུན་གྱི་གྲུབ་ཆ་གཙོ་བོའི་བར་སྟོང་ཆེ་ཤོས་ཤིག་དང། ལྡེབས་རིས་ཀྱི་རྒྱ་ཁྱོན་ཆེ་ཤོས་ཀྱི་དགོན་པའི་གྲས་ཤིག་ཡིན་པས། སྡེ་དགེ་ཁུལ་གྱི་སྒྱུ་རྩལ་ལོ་རྒྱུས་ཀྱི་ཞིབ་འཇུག་ཡིག་ཆའི་ཐོག་སྟོང་ཆ་སྐོང་ཐུབ་པ་བྱུང་བ་དང།

རྐྱེན་ངན་བར་ཆད་འདི་རྣམས་ནས་གཡོལ་ཐུབ་པའི་དགོན་པ་ཧ་ཅང་ཉུང་ཉུང་ཡིན་ཞིང། གནའ་བོའི་དབོན་སྟོད་དགོན་ནི་བར་ཆད་ནས་གཡོལ་ཐུབ་པའི་གྲས་ཀྱི་གཅིག་ཆགས་ཀྱི་ཡོད་པ་དང། དེ་ནི་ས་གནས་ཀྱི་གྲོང་ཚོའི་མང་ཚོགས་ཀྱིས་དད་སེམས་བཅངས་ཏེ་སྲུང་སྐྱོབ་བྱས་པའི་དབང་གིས་ཡིན་པ་དང། གལ་ཆེ་ཤོས་ཀྱི་འདུ་ཁང་དང་ཀ་བརྒྱ་ལྷ་ཁང་འབྲུ་རིགས་དང་སེམས་ཅན་གྱི་གཟན་ཆག་བཞག་སའི་མཛོད་ཁང་བྱས་ཤིང། དགོན་པའི་ནང་གི་གནའ་བོའི་སྐུ་འདྲ་དང་གནའ་བོའི་སྐུ་ཐང་སོགས་རིའི་སྟེང་སྦས་ཡོད་ལ། ལྡེབས་རིས་ལ་ཧ་ལམ་གཏོར་བཤིག་ཕོག་མེད་པ་དང། དགོན་པའི་གཙོ་བོའི་འཛུགས་སྐྲུན་འདི་བཤིག་མེད་པས། གནས་སྟངས་འདི་འདྲའི་འོག་སྲུང་སྐྱོབ་ཐོབ་ནས་གནས་ཐུབ་པ་བྱུང་ཡོད། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ཆོས་དད་སླར་གསོ་ཐུབ་པ་དང་རྒྱ་ནག་གཞུང་གིས་དད་ལྡན་མང་ཚོགས་རབ་བྱུང་སྒྲུབ་ཆོག་པ་བཟོས་པར་བརྟེན། དབོན་སྟོད་དགོན་དུ་ཡང་བསྐྱར་དུ་སྐྱེད་སྲིང་གི་དཔལ་ཡོན་ཐོབ་ཡོད། འོན་ཀྱང། ད་ཆ་ཆུ་ཤུགས་གློག་ཁང་གི་རྐྱེན་པས་དགོན་པ་དང་གྲོང་ཚོ་ཆུས་བསྣུབས་པའི་རྐྱེན་ངན་བར་ཆད་ལ་ཁ་ཕྱོགས་དགོས་པ་བྱུང་ཡོད། དེ་ཡང་དབོན་སྟོད་དགོན་པ་རིག་གནས་གསར་བརྗེའི་འཕྲོག་བཅོམ་ཁྲོད་ནས་ཐར་བ་ཡིན་རུང། ཆུ་ཤུགས་གློག་ཁང་གསར་སྤེལ་གྱི་འཕྲོག་བཅོམ་ཁྲོད་དཀའ་ངལ་འཕྲད་བཞིན་ཡོད་པ་བརྗོད་ན་ཆོག། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེར་བཞག་པ་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས་གཟིགས་ཚུལ་གང་ཡོད་ནས་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད།
ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་དེང་སྐབས་བཀའ་བློན་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་ནས་མོན་རྟ་དབང་ཁུལ་དུ་ཆོས་འབྲེལ་མཛད་འཆར་སྐྱོང་བཞིན་པ་དང་མོན་རྟ་དབང་དང་བོད་བར་གྱི་འབྲེལ་བའི་བྱུང་རིམ་དང་ད་ལྟའི་གནས་སྟངས་སོགས་ཀྱི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུས། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་དེང་སྐབས་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་མོན་ཁུལ་དུ་ཆོས་འབྲེལ་མཛད་འཆར་སྐྱོང་བཞིན་པ་དང་མོན་དང་བོད་གཉིས་བར་འབྲེལ་བའི་བྱུང་རིམ་དང་ད་ལྟའི་གནས་སྟངས་སོགས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་མོན་བུམ་ལ་དགོན་རྩེ་དགའ་ལྡན་རབ་རྒྱས་གླིང་དང་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པར་ཐུན་མོང་ཐོག་ནས་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། རིན་པོ་ཆེ་མཆོག་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་རྟ་དབང་རྫོང་ཁོངས་ལུམ་ལར་ཕེབས་འབྱོར་བྱུང་ཞིང། སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཉིན་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་ལུམ་ལ་སྒྲོལ་མ་ལྷ་ཁང་གི་མདུན་ཐང་དུ། སྤྱོད་འཇུག་ཆེན་མོའི་གསུང་ཆོས་གནང་བ་སོགས་ཀྱི་ཆོས་འབྲེལ་མཛད་འཆར་ཁག་བསྐྱངས་གནང་མཛད་ཞུས་པ་རེད་འདུག་དེའི་སྐོར་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པའི་སློབ་དཔོན་ཟུར་པ་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང།
ལོ་གསར་གྱི་བོད་ཚེས་དགུ་ནས། ཨ་ནི་དབུ་བཙུགས་ནས་ད་ཁ་རྩང་བོད་ཚེས་བཅུ་དྲུག་གི་བར་དུ་ལ་ཡ་ཨ་ནི་མ་གིའི་བུམ་སྡེ་ལ་དགོན་རྩེ་རབ་རྒྱས་གླིང་གིས་ལོ་ལྟར་སྒྲོལ་མ་ལྷ་ཁང་ལ་ཡར་སྨོན་ལམ་གྱི་ཚོགས་གནང་གི་ཡོད་རེད་ཨ་སྨོན་ལམ་དང་སྟབས་བསྟུན་ནས་རིན་པོ་ཆེ་གིས་ཉིན་ལྟར་ཨ་ནི་སྤྱོད་འཇུག་གི་ཆོས་འབྲེལ་བདུད་རྩི་བཀའ་དྲིན་གནང་བ་རེད་དེའི་བཀའ་ཆོས་འབྲེལ་ཆ་ཚང་གྲུབ་ནས་ད་ཁ་རྩང་ཕྱི་ཚེས་ཏ་རིག་ཉི་ཤུ་རྩ་དྲུག་ལ་ཡ་ཕྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་དྲུག་ལ་ཡ་ཨ་ནི་སྤོམ་ཉིན་རྒྱབ་ནི་མ་གི་ལུམ་ལ་སྒྲོལ་མ་ལྷ་ཁང་ནས་ཨ་ནི་རྟ་དབང་དགོན་པ་ལ་ཡ་ཆིབས་བསྒྱུར་གནང་བ་རེད་ཨ་ཆིབས་བསྒྱུར་བསྐྱངས་ནས་དེ་ད་ཏ་རིག་ཉི་ཤུ་རྩ་བརྒྱད་རྩ་བདུན་དང་རྩ་བརྒྱད་ལ་ཨ་རིན་པོ་ཆེ་སྐུ་ངལ་གསོའི་ཆེད་དུ་བཞུགས་གདན་འཇགས་གནང་བ་རེད་ཨ་ཉི་ཤུ་རྩ་དགུ་ནས་ད་གསུང་ཆོས་དངོས་གཞི་དབུ་བཙུགས་ནས་དེ་རིང་ཕྱི་ཟླ་གསུམ་པའི་ཏ་རིག་གཅིག་ལ་ཡ་ད་གསུང་ཆོས་ཉིན་གཉིས་པ་དྲུང་དུ་ཆགས་ནས་ཡོད་རེད། ཨ་དེ་རྟ་དབང་གྲྭ་ཚང་ལ་ཡང་ཆོས་ཕྱོགས་ཀྱི་ཆོས་འབྲེལ་གསོལ་འདེབས་ཞུས་ཡ་དེ་སྔོན་མ་ལོ་གསང་བ་འདུས་པའི་གི་ཆོ་ག་རྒྱུན་དུ་མ་ཆོ་ག་གསུང་ཡ་གི་བདག་བསྐྱེད་ཀྱི་ངོས་ནས་མ་བསྐྱེད་རིམ་གྱི་རྣམ་གཞག་ཐོག་ནས་ཨ་ནེ་རིན་པོ་ཆེ་ལ་ཡ་ཟབ་ཁྲིད་གནང་རོགས་གནང་ཟེར་དུས་གསོལ་འདེབས་ཞུས་ནས་དེ་དེའི་གོང་གི་ལོ་གཉིས་པའི་གོང་ལ་གནང་བ་རེད་ད་ན་ནིང་ང་ཚོ་ཡི་དམ་རྡོ་རྗེ་འཇིགས་བྱེད་བཅུ་གསུམ་མའི་བདག་བསྐྱེད་ངོས་ནས་མ་བསྐྱེད་རིམ་གྱི་ཐོག་ནས་ཟབ་ཁྲིད་འདུག་སེ་གནང་བ་རེད། ད་ད་ལོར་ང་ཚོ་ཡི་དམ་གསང་བདེ་འཇིགས་གསུམ་གསུམ་གྱི་ནང་ནས་དཔལ་འཁོར་ལོ་བདེ་མཆོག་དྲིལ་བུ་ལྷ་ལྔའི་གི་ནམ་རྒྱུན་གྲྭ་ཚང་གི་བསྟར་ཆགས་བྱས་ནས་སྒྲུབ་མཆོད་གནང་གི་ཡོད་ཙང་དེའི་གི་བདག་བསྐྱེད་ཀྱི་ཐོག་ནས་མ་སྒྲུབ་མཆོད་ཀྱི་ཆོ་ག་དེ་འདུག་སེ་འདོན་གནང་གི་ཡོད་ཙང་དེའི་ཐོག་ནས་ཨ་ནི་བསྐྱེད་རིམ་གྱི་ཟབ་ཁྲིད་དེ་འདུག་སེ་ཆོས་འབྲེལ་དེ་འདུག་སེ་གནང་གི་ཡོད་རེད་ཞུ་ཡ་ཡིན།
སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས་རྟ་དབང་དགོན་པ་དེར་ཚེས་དྲུག་བར། བདེ་མཆོག་གི་བདག་བསྐྱེད་སྒོ་ནས་བསྐྱེད་རིམ་གྱི་གསུང་ཆོས་མུ་མཐུད་གནང་རྒྱུ་དང། རིན་པོ་ཆེ་མཆོག་གི་སྐུ་ཚེའི་ནང་གོང་ས་མཆོག་གི་བཀའ་འབྲེལ་ལྟར། གསུང་ཆོས་གནང་རྒྱུའི་ཐོག་མ་དེ་ནི་མོན་ཁུལ་ནས་དབུ་འཛུགས་ཀྱི་དུས་སྐབས་དེར་རྗེས་དྲན་ཞུ་ཆེད། སྤྱི་ཟླ་གསུམ་པའི་ཚེས་བདུན་ཉིན་མོན་ཁུལ་གྱི་ཚོགས་སྡེ་ཁག་ཐུན་མོང་ཐོག་ནས། རིན་པོ་ཆེ་མཆོག་ལ་བཀའ་དྲིན་རྗེས་དྲན་ཞུ་ཆེད་བརྟན་བཞུགས་བསྟར་འབུལ་ཞུ་གནང་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག།
མོན་ཡུལ་བསྟན་དོན་རིག་གཞུང་གཅེས་སྐྱོང་ལྷན་ཚོགས་གཙོས་པའི་ཚོགས་པ་ཁག་ཚང་མ་ལོག་གི་ཐུན་མོང་ནས་ཨ་རིན་པོ་ཆེ་ལ་བརྟན་བཞུགས་དང་སྟབས་བསྟུན་ནས་བཀའ་དྲིན་རྗེས་དྲན་གྱི། ཆོས་ཀྱི་འཁོར་ལོ་ཅིག་ཡར་ཕུལ་ཡག་ཅིག་འདུག་སེ་དེ་འདྲ་མཛད་རིམ་ཅིག་ཡོད་རེད། དེ་ནས་ཏཱ་རིག་བརྒྱད་ཀྱི་ཉིན་མོ་དེ་ཨ་ནེ་རིན་པོ་ཆེ་གིས་རྟ་དབང་མང་ཚོགས་ལ་ཡ་ཨ་ནེ་མ་གཅིག་གྲུབ་པའི་རྒྱལ་མོའི་ལུགས་ཀྱི་ཚེ་དབང་ཅིག་འདུག་སེ་གནང་ཡ་རེད་དེ་གྲུབ་པ་དང་ཨ་ནེ་ཕལ་ཆེར་ད་རྟ་དབང་དགོན་པའི་གི་ཐོག་ནས་ཆོས་ཕྱོགས་ཀྱི་མཛད་སྒོ་གནང་ཡ་དེ་ཆ་ཚང་ལེགས་པར་གྲུབ་ནས་ཨ་ནེ་དེའི་ཉིན་རྒྱབ་ལ་ཡ་ད་ང་ཚོ་དེ། ལྷའུ་ལ་ཡ། སྐྱབས་རྗེ་མཚོ་སྣ་རིན་པོ་ཆེ་ཞིང་གཤེགས་དམ་པ་མཆོག་གི་བུད་མེད་ཀྱི་སློབ་གྲྭ་ཅིག་ཡོད་རེད་དེ་ཡང་རིན་པོ་ཆེ་གིས་ལོ་ལྟར་ཨ་ནེ་དེ། ཆོས་འབྲེལ་ཅིག་གནང་ཡ་དང་ཨ་ནེ་སློབ་ཕྲུག་བུ་མོ་ཚོ་ལ་བཀའ་སློབ་གནང་ཡ་དང་དེ་འབྲེལ་གྱི་མཛད་འཆར་ཅིག་ཡོད་རེད་དེ་ཡིན་དང་བྷེ་ཁེ་ལི་ཡར་སློབ་ཕྲུག་སྤུ་གུ་ཚོ་ལ་བཀའ་སློབ་གནང་ཡ་དང་ཨ་ནེ།

བོད་ཀྱི་ལུགས་གཉིས་ཀའི་ཐུགས་འགན་བཞེས་པའི་རྗེས་སུ་མོན་དང་བོད་གཉིས་བར་དམིགས་བསལ་འབྲེལ་བ་བྱུང་བའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་གནང་བྱུང། དམིགས་བསལ་གྱི་སྐྱབས་མགོན་རྒྱལ་བ་ལྔ་པ་རིན་པོ་ཆེའི་སྐབས་ལ་ཨ་ན་བོད་ཀྱི་ལུགས་གཉིས་ཀྱི་ཆབ་སྲིད་དབུ་ཐུགས་འགན་བཞེས་ནས་བཟུང་སྟེ་ཨ་ན་ཁོང་གི་སྲས་ཀྱི་ཐུ་བོ་མེ་རག་བླ་མ་བློ་གྲོས་རྒྱ་མཚོ་མོན་ནས་སྐུ་འཁྲུངས་མོན་ནས་བོད་ལ་གསན་བསམ་དུ་ཕེབས་ནས་ཨ་ནེ་བོད་ནས་མར་ཆེད་མངགས་ཨ་ནེ་རྒྱལ་བ་ལྔ་པ་ཆེན་པོས་ཆེ་མཐོང་གནང་ནས་མོན་ཁུལ་གྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་ཡ་དང་ལྷག་པར་དུ་མོན་ཡུལ་གྱི་དགའ་ལྡན་རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པ་ཕྱག་བཏབ་ཡག་གིས་མཚོན་པའི་ཨ་ནེ་དེའི་ཆོས་ཕྱོགས་དང་ཆབ་སྲིད་ཕྱོགས་གང་གི་ཆ་ནས་ཨ་ནེ་ཐུགས་འགན་རྒྱ་ཆེན་པོ་བཞེས་ཡ་ལ་སྐྱབས་མགོན་རྒྱལ་བ་ལྔ་པའི་བཀའ་སློབ་ལམ་སྟོན་གཞིར་བཟུང་བྱས་ནས་ཨ་ན་ང་རང་ཚོ་དེ་འདུག་སེ་འཛིན་སྐྱོང་དང་འབྲེལ་བ་དེ་འདུག་བྱུང་བསྡད་ཡོད་རེད། ཨ་ལྷག་པར་དུ་དེ་གའི་དགོན་པ་དེའི་ཕྱག་བཏབ་དགོན་པ་དེའི་ཕྱག་བཏབ་བའི་ཉེར་ལེན་ལས་བརྟེན་ནས་ཨ་ནི་སྐྱབས་མགོན་རྒྱལ་བ་ལྔ་པ་རིན་པོ་ཆེ་མོན་ཁུལ་ལ་ཡང་ཐུགས་སྨོན་རབ་གནས་ལ་གསོལ་འདེབས་ཞུས་ཡག་གི་རྟེན་འབྲེལ་ན་སྐྱབས་མགོན་ལྔ་པ་རིན་པོ་ཆེ་མེ་རག་བླ་མས་གསོལ་འདེབས་ཞུས་པའི་རྟེན་འབྲེལ་མང་པོ་ཅིག་གི་ཐོག་ནས་ཨ་ནི་རྒྱལ་མཆོག་སྐུ་འཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོ་མོན་ལ་དངོས་སུ་སྐུ་བལྟམས་པ་དང་དེ་ནས་བཟུང་སྟེ་ད་ང་རང་ཚོ་བོད་དང་མོན་ཡུལ་གྱི་བར་ལ་ཡང་ཆོས་སྲིད་གང་གི་ཆ་ནས་བོད་ཀྱི་འབྲེལ་ལམ། ཀྱི་འབྲེལ་བ་དེ་གའི་དེ་བཟང་པོ་ཞེ་པོ་ཅིག་ཏུ་བྱུང་བ་ཨ་ཏྭ་བའི་རྒྱལ་བ་སྐུ་ཕྲེང་རིམ་བྱོན། རྒྱལ་བ་སྐུ་ཕྲེང་བཅུ་བཞིའི་བར་ལ་ཡང། མ་ཐུག་གི་བར་ལ་ཡང་རྒྱལ་བ་སྐུ་ཕྲེང་གོང་མ་རིམ་བྱོན་ཞེ་དྲག་གི་དཔེ་འབྲེལ་བ་བཟང་པོ་ཡོད་དེ་པ་ཡིན་ན་ཡང་ད་ང་ཚོ་བོད་དང། མོན་གྱི་བོད་ཀྱི་རྒྱལ་ཁབ་ཀྱི་མངའ་ཞབས་ལ་ཁ་ཁར་ག་འདྲས་ཆགས་ཡོད་རེད་ཟེར་ན་ད་ང་རང་ཚོ་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་གི་ལོ་ལ་ཨ་ནི་སིམ་ལའི་ཆིངས་ཡིག་སྐབས་ལ་ཡང་ཨ་ནི་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོས་ཐུགས་དགོངས་པ་རྒྱ་ཆེན་པོ་བཞེས་ནས་ཨ་ནི་ད་མོན་གྱི་ས་ཆ་དེའི་མན་ཝང་གི་ས་མཚམས་བཙུགས་ནས་ཨ་ནི་སྐུ་ཚབ་རྣམ་པ་ཚོ་བྱེས་ནས་ད་རྒྱ་གར་དབྱིན་ཇིའི་གི་དུས་ལ་ཡང་ཨ་ནི་མར་གསོལ་རས་གནང་ཚར་བ་རེད་དེ་ནས་བཟུང་སྟེ་ད་ང་ཚོ་བོད་དང་མོན་འདི་བོད་ཀྱི་རྒྱལ་ཁབ་དང་རྒྱ་གར་རྒྱལ་ཁབ་གཉིས་ཀྱི་བར་ལ་ད་དུ་ལ་བོད་ཀྱི་རྒྱལ་ཁབ་ཀྱི་ཆ་ཤས་དེ་རྒྱ་གར་རྒྱལ་ཁབ་ལ་ཕར་ཚུད་པ་རེད་བ་ད་ང་ཚོ་ཚུད་དུ་བྱུང་བ་རེད། ཡིན་ན་ཡང་ང་ཚོ་མོན་ཡུལ་གྱི་བོད་པའི་ཆོས་ཕྱོགས་ཀྱི་འབྲེལ་བ་དེ་སྐྱབས་མགོན་རྒྱལ་བ་སྐུ་ཕྲེང་གོང་མ་རིམ་བྱོན་རེད་ལྷག་པར་དུ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཨ་ནི་བོད་ལ་ཡང་སྐུ་གཞོན་ནུའི་ཡང་སྲིད་ངོས་འཛིན་བྱས་ནས་ཨ་ནི་ལྔ་བཅུ་ང་དགུའི་སྔོན་གྱི་བར་ལ་ང་ཚོ་དེ་ནས་ཡར་ཕྱིན་བོད་སྐད་ཀྱི་སྐྱབས་མགོན་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་ཡག་གིས་མཚོན་པའི་ཆོས་ཕྱོགས་ཀྱི་ཅིག་བོད་ཀྱི་ཡར་སྙན་སེང་ཞུ་ཡག་གིས་མཚོན་པའི་ལོ་ལྟར་ཆོས་ཕྱོགས་ཀྱི་བོད་ཀྱི་ད་ག་འདྲའི་ཅིག་བོད་སྐད་དང་འབྲེལ་བ་ཡོད་པ་ནང་བཞིན་བྱས་མུ་མཐུད་དུ་ང་ཚོ་ཕར་ཞུས་བྱས་ནས་ཡར་མར་འགྲོ་བསྡད་པའི་འབྲེལ་ལམ་དེ་ཡོང་བདེ་ཡོད་རེད། དེ་བས་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་མུ་མཐུད་གསུངས་དོན་ལ་བོད་ནང་དུས་འགྱུར་བྱུང་བའི་རྗེས་སུ།
མོན་དང་བོད་གཉིས་བར་ཆོས་ཕྱོགས་ཀྱི་འབྲེལ་ལམ་དེ་མུ་མཐུད་གནས་མུས་ཐོག་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མོན་ཁུལ་གྱི་དད་ལྡན་མི་མང་ཚོས། རྩ་བའི་བླ་མ་ངོས་འཛིན་གྱིས་དད་གུས་ཤུགས་ཆེ་ཞུ་བཞིན་པར་གསུངས་གནང་བྱུང། ད་དེའི་ནང་ནས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ། ང་དགུ་ལོ་ལ་ཡང་ད་བོད་དུས་འགྱུར་བྱུང་རྗེས་སྐྱབས་མགོན་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་གསང་བའི་ཐོག་ནས་རྒྱ་གར་ལ་ཡང་བྲོས་བྱོལ་དུ་ཨ་ནི་ཕེབས་པ་རེད་ཕེབས་པའི་སྐབས་ལ་མོན་གྱི་ས་མཚམས་ཀན་ཛ་མ་ནི་རྒྱ་གར་དང་ས་མཚམས་ཀན་ཛ་མ་ནི་དང་བོད་ཀྱི་ས་མཚམས་ལ་ཡང་དེ་ག་ས་གནས་མི་མང་རེད་རྒྱ་གར་གཞུང་གིས་གདན་ཞུ་བྱས་ནས་རིམ་པ་བྱས་མོན་གྱི་ས་ཆ་ཚང་མ་ལོ་ལ་ཞབས་བཅགས་ཞུ་ཞག་གནང་ཆོས་ཕྱོགས་ཀྱི

སྲིད་ཕྱོགས་ནས་ཡིན་ན་ཆོས་ཕྱོགས་ཀྱི་དྲ་བ་དེ་དུས་ད་ལྟའི་ཡའི་ང་ཚོ་སྐྱབས་མགོན་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གཙོ་དུ་བཀུར་ནས་བཀའ་དྲིན་རྩ་བའི་བླ་མ་ལ་བྱས་ནས་ཐོག་ཆེན་ང་ཚོ་དད་གུས་དང་མོས་གུས་དེ་ཞུས་དང་ཞུ་བཞིན་པ་གྲུབ་པ་ཞིག་རེད་ད་ང་རང་ཚོ་དེའི་ཆོས་ཕྱོགས་ཀྱི་འབྲེལ་ལམ་དེ་ལ་བལྟས་ནས་ཨ་ནི་ང་རང་ཚོ་ཚང་མ་ལོག་ཕན་ཚུན་མཐུན་འབྲེལ་དང་ཚང་མ་ལོག་གི་བི་གའི་སེམས་ཚབ་དང་ཚང་མ་ལོག་ཨ་ནི་གཅིག་ང་རང་ཚོ་ཆོས་ཕྱོགས་ཀྱི་དྲ་བ་ལ་བལྟས་ནས་ཨ་ནི་དམ་ཚིག་གཙང་མ། ད་ལྟ་ཡོད་དང་ཡོད་བཞིན་པ་རེད་ད་ལྟའི་ཡག་ཡག་ཏུ་འགྲོ་ཡག་གི་ཨ་མི་མང་ཚོ་རེད་དགོན་སྡེ་ཁག་རེད་ཚང་མས་གི་དེ་ཞེ་པོ་ཅིག་སེམས་ལ་རེ་བ་བཅངས་གནང་གི་འདུག་ཨ། ཇི་སྟེ་དེ་སྔ་བོད་ནང་དུས་འགྱུར་མ་བྱུང་གོང་མོན་གྱིས་གཙོས་པའི་ཧི་མ་ལའི་རི་རྒྱུད་ཀྱི་ནང་ཆོས་དད་ལྡན་པ། ནང་ཆོས་ལ་དོ་སྣང་སློབ་སྦྱོང་གནང་མཁན་རྣམས་བོད་ནང་སློབ་གཉེར་ཆེད་དུ་ཕེབས་ཡོད་པ་ལྟར། དེང་སྐབས་རྒྱ་གར་ནང་ཡོད་པའི་བོད་པའི་རིས་སུ་མ་ཆད་པའི་གདན་ས་གྲྭ་ཚང་ཁག་གི་ནང་མོན་གྱིས་གཙོས་པའི་ཧི་མ་ལའི་རི་རྒྱུད་ཀྱི་གྲྭ་བཙུན་ཁྱོན་ཆེ་ཞིག་ནང་ཆོས་ཀྱིས་གཙོ་བོར་གྱུར་པའི་བོད་པའི་སྐད་ཡིག་སོགས་ལ་སློབ་སྦྱོང་གནང་བཞིན་ཡོད་ཅིང། ཧི་མ་ལའི་རི་རྒྱུད་ཀྱི་མི་རིགས་ཁག་དང་བོད་པ་ཚོའི་བར། འདས་པའི་ལོ་ངོ་སྟོང་ཕྲག་རིང་ཆོས་དང་རིག་གཞུང་ཐོག་ནས་འབྲེལ་ལམ་གཏིང་ཟབ་ཞིག་ཡོད་པ་མ་ཟད། ད་དུང་མུ་མཐུད་གནས་མུས་ཡིན་པ་རེད། གོང་ཞུས་གནས་ཚུལ་དེ་ཕྱོགས་བསྡུས་ཀྱི་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང། དང་བླངས་སྤྱི་ཚོགས་ཞབས་ཞུ་བ་བོད་པའི་བུད་མེད་ཚེ་རིང་སྒྲོལ་དཀར་ལགས་ཀྱིས་བཟང་སྤྱོད་དང་ཆེད་ལས་པའི་ཁྱད་ཆོས་ལྡན་པའི་སྒོ་ནས་འགྲོ་བ་མིར་ཞབས་འདེགས་བསྒྲུབས་གནང་བར་ངོས་འཛིན་གྱིས། World Rotary Day། འཛམ་གླིང་གི་རོ་ཏེ་རི་ཞབས་ཞུ་ཉིན་མོར་ཁོང་ལ Vocational Excellence Award ཞེས་པའི་ཆེ་བསྟོད་ཀྱི་གཟེངས་རྟགས་ཤིག་འབུལ་བཞེས་གནང་བ་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གསན་རོགས་གནང།

མི་ལོ་སུམ་ཅུ་ལྷག་ཙམ་རིང་རྒྱ་གར་གྱི་གྲོང་ཁྱེར་ཅནྡི་གྷར་སྨན་ཁང་དུ་བསྟེན་གཏུག་བྱེད་མཁན་གྱི་ནད་པ་ཉམ་ཐག་དང་སྐད་ཡིག་མི་ཤེས་མཁན་གྱི་བོད་པའི་ནད་པ་སྟོང་ཕྲག་མང་པོར་སྐད་ཡིག་དང་སྨན་བཅོས་བྱ་ཡུལ་སོགས་རོགས་རམ་གནང་ཡོད་པ་མ་ཟད་ལྷག་པར་དུ་འདས་པའི་ལོ་སུམ་ཅུ་ལྷག་ཙམ་རིང་མི་རིགས་དབྱེ་མེད་ཀྱི་ཉམ་ཐག་ནད་པ་མང་པོར་རྒྱུན་ཆད་མེད་རོགས་རམ་མང་དག་ཞིག་གནང་ཡོད་པ་དེར་ཆེ་བསྟོད་དང་སྦྲགས།

གི་རླུང་འཕྲིན་ཁང་ནས་ཚེ་རིང་སྒྲོལ་དཀར་ལགས་སུ་ཆེ་བསྟོད་ཀྱི་གཟེངས་རྟགས་དེ་ཐོབ་གནང་བར་ཚོར་སྣང་ཇི་བྱུང་སྐོར་བཀའ་འདྲི་ཞུ་སྐབས་ཁོང་གིས། རོ་ཏེ་རི་ཅནྡི་གྷར་ཤི་ཝ་ལིག་ཞུ་བའི་ཚོགས་པ་དེས་རྒྱུན་གཏན་ནས་ཅནྡི་གྷར་ཁུལ་དུ་སྤྱི་ཚོགས་ཞབས་ཞུའི་ཕྱག་ལས་མང་པོ་ཞིག་གནང་གི་ཡོད་པ་དང་དེའི་འགན་འཛིན་གྱིས་རྒྱུན་དུ་ནས་ཁོང་གི་སྤྱི་ཚོགས་ཞབས་ཞུའི་ཕྱག་ལས་སྐོར་མཁྱེན་རྟོགས་གསལ་པོ་ཡོད་པར་བརྟེན་ནས་ཐེངས་འདིའི་གཟེངས་རྟགས་ཁོངས་སུ་དང་བླངས་སྤྱི་ཚོགས་ཞབས་ཞུ་བ་མི་གྲངས་བཞི་འདེམས་ཐོན་བྱུང་ཡོད་པ་དེ་ནི་གོང་ཞུས་ཚོགས་པའི་འགན་འཛིན་གྱི་ངོས་ནས་མི་རིགས་དབྱེ་འབྱེད་གང་ཡང་མེད་པའི་ཐོག་སྐྱབས་བཅོལ་བ་བོད་པའི་བུད་མེད་ཅིག་ལ་ཆེ་བསྟོད་ཀྱི་གཟེངས་རྟགས་འདི་གནང་བར་ཧ་ཅང་གི་དགའ་པོ་བྱུང་ཞེས་གསུངས་བྱུང། ད་ལན་ཨེ་འདིའི་གཟེངས་རྟགས་འདི་ཡིན་རོ། ང་ཚོ་བོད་པའི་སྤྱི་ཚོགས་མིན་པར་ཕྱི་ལོགས་ཀྱི་རྒྱ་གར་ནང་གི་ཚོགས་པ་ཅིག་གིས་གནང་ཡིན་དུས་འོང་འདི་ཡིན་ད་ཁོང་ཚོས་གི་གལ་ཆེ་ཤོས་འདི་ད་མི་རིགས་དབྱེ་འབྱེད་མེད་པར་བྱས་ནས་འོང་འདི་འདི་བྱས་ནས་གནང་ཡིན་དུས་འོང་འདི་དགའ་བོ་འདྲ་བྱུང་ད་ཁོང་ཚོའི་སྒོ་ནས་ངས་ལས་ཀ་བྱེད་རྒྱུ་འདི་ཚོ་འགོ་ཚུགས་འདུག་བསམ་གྱི་འོང་འདི་དགའ་བོ་འགྲོ་བྱུང། གཟེངས་རྟགས་འདི་འདྲ་བ་ད་ཁྱེད་རང་ལ་ཐེངས་ག་ཚོད་ཕུལ་གནང་ཡོད་རེད། གཟེངས་རྟགས་ད་ལན་འདི་གཅིག་བྱས་ཨ་ནི་གཉིས་པ་འདི་ཁ་སང་སྔོན་མ་ལོ་ཡང་ང་ལ་ཅཱ་ནྡི་གྷར་གྱི Governor གྱིས་ད Secretary དེ་ཁོ་རང་ཚོ་གི་འབུམ་གསུམ་ཅིག་ཡང་གཟེངས་རྟགས་ཤིག་གནང་སོང་ད་ཉིས་སྟོང་བཅུ་དགུ་ལོ་ལ་ད་རྒྱལ་བ་རིན་པོ་ཆེ་ད་ལྟ་ཅཱ་ནྡི་གྷར་ཆིབས་བསྒྱུར་གནང་བའི་སྐབས་ལ་ང་ལ་ཡང་སྟོན་པའི་སྐུ་ཞིག་གནང་སོང་བ་ད་འདི་ད་གཟེངས་རྟགས་གལ་གནད་ཆེ་ཤོས་རེད་བ་བྱས་ཨ་ནི་དེ་ནས Free Spirit Award ལབ་ནས་བློ་བཟང་དབང་རྒྱལ་ལགས་ཀྱིས་ཉིས་སྟོང་བཅུ་དགུ་ལོ་ལ

ལོ་དང་ཕན་པའི་གལ་མི་འདུག་ཡིན་ནའི་ང་ལ་ད་ལྟ་ཉིས་སྟོང་བཅུ་དགུ་ལོ་ལ་རྒྱལ་བ་རིན་པོ་ཆེས་གཟེངས་རྟགས་གནང་རྒྱུ་དེ་ང་རང་ངོས་ནས་ད་མི་ཚེའི་ནང་ནས་འདོད་པ་ཁེངས་ཤོས་དེ་ད་ག་རང་བྱུང་སོང་ད་ཡིན་ནའི་ད་ལན་འདི་ད་སྤྱི་ཚོགས་གཞན་པ་ཞིག་གིས་གནང་ཡིན་དུས་ཁོ་རང་ཚོ་གིས་ད་བོད་པ་ཅིག་རེད་སྐྱབས་བཅོལ་ཞིག་གནང་ལ་རེད་དེ་ཡིན་ནའི་ཁོང་ཚོས་གིས་མི་རིགས་དབྱེ་འབྱེད་མེད་པ་བྱུང་ལ་བཏང་ཡིན་དུས་འོ་འདི་ཡིས་དགའ་བོ་འདྲ་བྱུང་སོང། ལགས་ལགས་སོ་ཟེར་བ་ལ་ད་ད་འདི་བུ་འདུག་ད་འདས་པའི་ལོ་སུམ་ཅུ་སོ་གྲངས

ད་མང་པོ་ཅིག་གིས་ད་སྔོན་མ་དོ་ཨེ་ན PGI ནང་ལ་འགྲོ་བསྡད་ཡོད་རེད། ལགས་ལགས་སོ། ནད་པ་མང་པོ་ཅིག་མཐོང་ཡོད་རེད་ད་མི་མང་པོ་ཅིག་ངོ་ཤེས་ག་དུས་ནས་སྨན་ཁང་ནང་ལ་འགྲོ་བསྡད་བར་རྒྱབ་མཐོང་དེ་དུས་སྔོན་མ་ང་ཚོ་ད་གཞུང་སྨན་ཁང་དུ་འགྲོ་དུས་ཁོ་ཚོ་ང་ལ་ག་རེ་ལབ་ན་ཁྱེད་རང་ད་དུང་ནད་པ་དྲག་མ་སེ་ལས་རེད་བསམ་བསམ་ཡང་ནད་པ་ཁ་ཤས་ཡལ་འདྲ་ལས་རེད་རོ་ཁྱེད་རང་ད་དུང་སྨན་བཅོས་ཚར་རྒྱུ་ཡིན་པས་ལབ་ནས་སྐད་ཆ་དྲིས་རེད་ཁོ་ཚང་མ་ང་སྨན་བཅོས་བྱེད་བསྡད་རེད་བསམ་གི་ཡོད་ཟེར་རོ།

ག་བསྟོད་ནས་ཞབས་ཕྱི་ཞུས་བསྡད་ཡོད་དོ། ཨ་ནི་གཞན་པ་ལ་དུས་ཚོད་གས་ར་མེད་དོ། ད་ང་རང་ཕ་མ་གཉིས་དེ་སྔོན་མ་ཆུང་ཆུང་ཁ་ནས་གྲོངས་ཚར་ཡིན་དུས་ད་ཕ་མ་ལ་ཞབས་ཕྱི་ཞུ་ཡ་གི་གོ་སྐབས་གས་ར་མེད་དུས་ང་རང་ངོས་ནས་ཅཱ་ནྡི་གྷར་བསྡད་པ་ཡིན་ན་ཆང་ས་མ་རྒྱག་པ་ཡིན་ན་ཨ་ནི་མི་གཞན་པ་ལ་དུས་ཚོད་བཏང་ཐུབ་འདུག་ང་འོ་འདི་བསམ་སོང་ད་ངའི་སྤི་ཉག་བུ་མོ་ད་ད་ཨ་ཁ་འགྲོ་མ་འཆི་ཁས་ལེ་ཡོད་རེད་ད་ང་གཉིས་གཉིས་ལ།

བྱུང་ནས་ཁྱེད་རང་ནད་པ་འདི་ག་འདྲས་ངོ་ཤེས་ཀྱི་ཡོད། ཁྱེད་རང་ལ་ག་རེ་རག་གི་འདུག་ནད་པ་འདི་ཚོ་ཁྱེད་རང་ག་འདྲས་འབྲེལ་བ་བྱེད་ཡོད་རེད། འོ་འདི་དྲི་བ་འདི་ཡང་སེ་ཡང་སེ་བཀོད་བསྡད་འདུག་འོ་འདི་ནི་རྒྱ་གར་གྱི་གསར་འགྱུར་ནང་ལ་ངེད་ཀྱིས་འདི་ནང་ལ་ཁ་གསལ་བོ་ཞིག་བཤད་ཡོད་རོ་ཁོང་ཚོས་གི་ཁ་བཏོན་ནས་ཏུ་མ་ར་སྐྱར་ལག་བསྟར་ཡིན་གྱི་མིན་གྱི་ག་རེ་ག་རེ་ནད་པ་འདི་མཉམ་པོ་ག་རེ་འགྲོ་གི་ཡོད་ལན་སྤིན་རྒྱག་འགྲོ།

ནང་ལ་ཁ་གསལ་ཡག་འདུག་ཞེས་ད་ག་ལྟོས་ནས་འོང་དེ་འདྲའི་ཞི་ལབ་སྟེ་སྔོན་མ་ང་ལ་རྒྱ་གར་ནད་པ་གཅིག་ལ་རོགས་པ་བྱེད་པའི་སྐབས་ལ་ང་ཚོའི་གི་སྨན་ཁང་གི་ལྟ་དེ་ཟུར་ཟུར་ལ་སྨན་ཁང་དེ་མཉན་ཡང་འོང་དེ་མཉམ་པོ་གབ་གཏུག་རྒྱག་བྱས་རྒྱ་གར་བའི་པུ་ལིས་ཞིག་གི་ཚགས་པར་ནང་བཏོན་པ་གབ་གཏུག་རྒྱབ་སྨན་ཁང་བསམ་པ་ལ་ཚགས་པར་ནང་བཏོན་བྱས་ང་རོགས་པ་བྱེད་པར་སླེབས་སྨན་ཁང་གི་འགན་འཛིན་དེ་ང་ལ་བཀའ་བཀྱོན་བཏང་རྒྱ་ནག་པ་ཀི་སི་ཐན་སོ་པ་རེད་སང་ཉིན་ནས་སྨན་ཁང་ལ་ཡོང་མ་ཡོང་ཡོང་ན་བེར་བཏང་ནས་ཤོག་ལབ་ནས་ཨེ་འདྲ་མང་པོ་འདྲ་ཞིག་ལབ་རེད་རོ་ད།

བུད་མེད་དང་སྤྱི་ཚོགས་ལེ་ཚན་དེ་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་བདུན་ཕྲག་ཕྱི་མའི་དུས་ཚོད་འདིའི་ཐོག་ང་ཚོ་བསྐྱར་དུ་མཇལ་ཡོང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཧི་མ་ལ་ཡའི་བུ་ཕྲུག་ཞེས་པའི་ཚོགས་པའི་ངོས་ནས་ལུང་ཁུག་ས་ཁུག་ཁག་ནས་ཉམ་ཐག་བུ་ཕྲུག་ཚོར་སློབ་འཇུག་དང་སློབ་ཡོན་སོགས་ཀྱི་མཐུན་འགྱུར་སྦྱོར་སྤྲོད་གནང་གི་ཡོད་པའི་སྐོར

སྤྱི་བཏང་བཙན་བྱོལ་བོད་མིའི་ཁྲོད་སྔར་དང་མི་འདྲ་བར་སྤྱི་ཚོགས་ཞབས་ཞུའི་ཕྱག་ལས་གནང་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེ་ཡང་བོད་པའི་སྤྱི་ཚོགས་ཙམ་གྱི་ནང་མ་ཡིན་པར་བོད་པའི་ཆོས་དང་རིག་གཞུང་གོམས་སྲོལ་སོགས་གཅིག་པ་ཡིན་མཁན་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོ་ཡང་གཅིག་མཚུངས་ཀྱི་དཀའ་ངལ་ཡོད་མཁན་ཚོར་རོགས་རམ་གནང་མཁན་ཡང་གྲངས་ཀ་མི་ཉུང་བ་ཞིག་ཡོད་རེད། དེ་འདྲ་ཡིན་དུས་ཐེངས་འདིའི་ལེ་ཚན་ནང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་དྭགས་པོ་བཤད་སྒྲུབ་གླིང་དགོན་པའི་དིང་ཀོང་མཁན་སྤྲུལ་རིན་པོ་ཆེ་མཆོག་གིས Children of Himalaya འམ་བོད་སྐད་དུ་ཧི་མ་ལ་ཡའི་ཕྲུ་གུ་ཞེས་པའི་ཚོགས་པ་ཞིག་ཆེད་འཛུགས་གནང་ཡོད་པ་དེའི་སྐོར་རིན་པོ་ཆེ་མཆོག་གིས་ཐོག་མར་ཚོགས་པ་འདི་ལྟ་བུ་ཆེད་འཛུགས་གནང་དགོས་པའི་བྱུང་རིམ་སྐོར་ངོ་སྤྲོད་འདི་ལྟར་གནང་གི་འདུག། ག་རེ་ཞུ་དགོས་རེད་ཚོགས་པ་བྱུང་སྟངས་འདྲ་པོ་དེ་ག་འདྲ་རེད་ཞུས་པ་ཡིན་ན་སྤྱི་བཏང་རྩ་བའི་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ང་ཡར་རྡ་རམ་ས་ལ་རྡ་རྗེ་ད་ག་དུ་ཆུ་འཇིག་ག་དུ་ད་ང་ཚོ་གུ་རུ་རིན་པོ་ཆེ་དང་དྭགས་པོ་གྲྭ་ཚང་གི་ཐུ་བ་ནས་ཕ་གའི། རྣམ་རྒྱལ་གྲྭ་ཚང་ལ་ཕ་གའི་ཁང་པ་ཞིག་འདུག། གསལ་བཤད་གནང་བ་རེད་དེ་ནས་ཕ་གའི་སློབ་སྦྱོང་བྱས་དགུ་བཅུ་གོ་གཉིས་ལོ་དེ་ལ་ད་སྐུ་མདུན་གྱི་མཇལ་ཁ་གནང་རྗེས་ད་དེ་དུས་ལ་ང་རང་ཆུང་དུས་སོང་ཙང་ངེད་ཀྱི་གསོལ་དཔོན་དེས་ད་ང་ཚོ་མར་འབྲས་སྤུངས་སྒོ་མང་གྲྭ་ཚང་འགྲོ་དགོས་རེད། སྐུ་མདུན་གྱིས་བླ་མ་ལ་ཨ་ནི་ད་དཔེ་ཆ་བལྟ་དགོས་རེད་དེ་དུས་བཀའ་གནང་རེད། བྱས་ཙང་ད་ང་ཚོ་མར་དཔེ་ཆ་བལྟ་གར་འགྲོ་དགོས་རེད་ད་དེ་གསུངས་ནས་ད་ང་འབྲས་སྤུངས་མར་ཕྱིན་དེ་ནས་ཀུན་བདེ་གླིང་ཡོངས་འཛིན་འདུག་སྟེ་དམ་པ་ཞིང་གཤེགས་ཀུན་བདེ་གླིང་ཡོངས་འཛིན་བསྟེན་བྱས་དེ་ནས་ང་ཚོས་དཔེ་ཆ་རབ་དང་རིམ་པ་ཞིག་བལྟས་དེ་ནས་སྒོ་མང་གྲྭ་ཚང་གི་འཛིན་གྲྭ་ཡང་བརྗོད་བྱ་བ་ལས་དུས་སྐབས་ལ་ཨ་ནི་ང་རང་དགེ་ཕྲུག་དེ་འདྲ་ཁ་ཤས་ཤིག་ཡོད། ཁོ་རང་དང་མཉམ་དུ་ཡར་མོན་ལ་ཡར་གཅིག་ཕྱིན་གྱིས་བསྡུར་བ་ན་འདི་ནས་ད་ཅིག་མོན་པ་མཉམ་དུ་ང་འབྲེལ་བ་ཤུགས་ཆུང་པོ་བྱས་ཏེ་འདི་ནས་འབྲེལ་བ་ཅིག་བྱ། རྩ་བའི་སྐུ་གོང་མའི་ཐོག་ནས་འདུག་མོན་པའི་དགེ་ཕྲུག་དེ་འདྲས་ཨ་ནི་འོ་དེ་འདྲས་མཉམ་དུ་འབྲེལ་བ་ཅིག་ཆགས་དེ་ནས་ང་ཚོ་ཕ་གིར་ལ་ཨ་ནི་ཅིག་ས་ཆ་འདྲ་པོ་ཆུང་ཆུང་ཞིག་ང་ལ་ཁོང་ཚོས་ཀྱིས་ཡར་སྤྲད་བྱས་དེ་ལ་མ་འོངས་པ་ཁྱོད་ནང་པའི་ཆོས་དང་རིག་གཞུང་ཅིག་རིན་པོ་ཆེ་གི་བསྟི་གནས་ཤིག་ཐབས་ཤེས་གནང་དགོས་འདུག་ལབ་དེ་ནས་ད་དེ་ཆེད་དུ་ང་མི་གཅིག་གིས་ད་ཡོང་འཇོན་ཡང་མེད་པ་སོང་ཙང་ནི་ད་ལྟ་ང་ཚོ་དྭགས་པོ་གྲྭ་ཚང་གི། ཨུ་ཚིགས་ད་ལྟ་གནང་བཞིན་པ་རྒན་དངོས་གྲུབ་ཚེ་རིང་ཡོད་རེད་དེ་ནས་རྒན་བཀྲ་ཤིས་དོན་གྲུབ་ཡོད་རེད་ད་གནང་བཞིན་རྒན་སངས་རྒྱས་ངག་དབང་དེ་ནས་ང་ཚོ་ད་ལྟ་ལོ་ཆེན་རིན་པོ་ཆེའི་དགེ་ཕྲུག་དང་གོས་བཟང་གི་སྐུ་ཞབས་ཉི་མ་རྒྱལ་མཚན་ཞུ་ད་ལྟ་རྡ་ས་རིགས་ལམ་སློབ་གྲྭའི་དེ་ནས་ཐོན་བྱས་ད་ལྟ་དགེ་བཤེས་པད་མ་དོན་གྲུབ་ཟེར་མཁན་ཞིག་ཡོད་ཁོ་རང་བྱས་ད་དེ་དང་དེ་ཡིས་མཚོན་པའི་དབུས་ང་ཚོ་ད་ཅིག་དེ་པ་ཡར་མར་རོགས་པ་བྱེད་མཁན་རྒན་ཟླ་བ་ལོ་དགེ་བཤེས་དགྲ་བོ་དང་དཀའ་ཆེན་ལུང་བསྟན་དང་དེ་འདྲས་ང་ཚོ་ཁ་ཤས་ཞིག་ཡོད་རྒན་བསྟན་འཛིན་ངག་དབང་དང་དེ་ནས་ད་ཅིག་བློ་བཟང་རྡོ་རྗེ་དང་དེ་པ་ད་དེ་དང་དེ་ཡིས་མཚོན་པའི་ང་ཚོ་མི་ཁ་ཤས་ཅིག་ལ་བལྟས་ནས་ཨུ་ཚིགས་ད

ད་རྩ་བའི་ད་ང་ཚོའི་ཚོགས་པ་འདི་ཚུགས་ནས་ད་ཕལ་ཆེར་ལོ་ཨ་ནི་བཅུ་དང་བཅུ་གཅིག་བར་དུ་ཞིག་འགྲོ་གི་འདུག་ད་ང་ཚོའི་ཚོགས་པ་འདི་ཚུགས་ནས་ད་དང་པོ་ཉིས་སྟོང་བཅུ་གཉིས་ནས་ང་ཚོས་ད་ལས་ཀ་འདི་འགོ་ཚུགས་པ་རེད་ད་འདི་འདྲ་ཡིན་པའི་སྐབས་ན་ད་ཉིས་སྟོང་བཅུ་གཉིས་ནང་ད་སྐུ་མདུན་གསན་རྗེས་ཨ་ནི་འདི་འདྲའི་ཆེད་ཐོབ་པ་རེད་སྐབས་དེ་དུས་སྐུ་མདུན་གྱིས་མ་འོངས་པ་འཆར་གཞི་ག་འདྲ་ཡིན་བཀའ་གནང་སོང་དེ་ཞུ་དུས་སྐབས་ན་མ་འོངས་པ་འཆར་གཞི་ཁ་ཤས་ཤིག་ཡར་ཞུས་ཡིན་ཏེ་དེའི་ནང་ལོགས་ནས་སྐུ་མདུན་གྱིས་འོང། སྤུ་གུ་ལ་སློབ་སྦྱོང་སྤྲད་དགོས་དེ་གལ་ཆེན་པོ་ཞེ་དྲག་རེད་ད། འདི་དཔེ་གལ་ཆེན་པོ་རེད་དེའི་སྐོར་ལ་བཀའ་སློབ་ཅིག་གནང་སོང། ཨ་འདི་ནས་ཡི། ང་ཚོ་མོན་པའི་ནང་ལོགས་ནས་ཡི་ཤུ་ཡོད་མེད་དེའི་སྐོར་ལ་བཀའ་སློབ་ཅིག་གནང་སོང། དོན་ཚན་འདི་གཉིས་དེ་གལ་ཆེན་པོ་འདྲ་བོ་ཞིག་བཀའ་སློབ་ང་རང་སེམས་ནང་ཚོར་བ་བྱུང་སོང། ཨ་ནི་བྱས་ཙང་ད། སྤུ་གུ་ལ་སློབ་སྦྱོང་དེ་གལ་ཆེན་པོ་རེད་ཤག་སྐུ་མདུན་བཀའ་གནང་དུས་སྐབས་ལ་ད་ང་ཚོའི་ཕ་ནས་སྤུ་གུ་ཚོ་ལ་ད་ཅིག་ཆོས་དང་རིག་གཞུང་འབྲེལ་བའི་ད་སློབ་སྦྱོང་ཅིག་སྤྲད་དགོས་ཀྱི་འདུག་ད་དེའི་སྐོར་ལ་ང་ཚོ་ཡར་མར་ཐབས་ཤེས་བྱེད་དུས་སྐབས་ལ་ད་དེ་དུས་སྐབས་ལ་ང་རང་ཡིན་ཅིག། ཆུང་ཆུང་བྱས། ཆུང་ཆུང་ལབ་པ་ད་དགུང་ལོ་དེ་ཆུང་ཆུང་འདྲ་བོ་བྱས། ཞེ་པོ་ཞེ་པོ་ཡར་མར་བྱེད་མ་ཐུབ་པའི་སྐབས་ལ་ཡར་མར་བྱས་རྒན་པ་དེ་ཚོ་བཀའ་སློབ་ཞུ་ཞུ་དུས་བར་སྐབས་རྡ་ས་བོད་ཕྲུག་ཁྱིམ་སྡེ་ནས་ད་ཅིག་སློབ་སྦྱོང་གི་ས་མིག་ཅིག་གནང་ན་ཡག་པོ་འདུག་སྤུ་གུ་དེ་ཚོ་ལ་ཡང་དེ་འདྲ་ཞིག་ཡར་མར་བྱས་དགོངས་སྐོར་ཞུས་དེ་ནས་སྐུ་མདུན་རང་ལ་སྙན་སེང་ཐད་ཀར་སྙན་སེང་ཞུས་བྱས་དེ་ནས་སྐུ་མདུན་གྱི་ཕ་ནས་དམིགས་བསལ་གྱི་ད་ལོ་རེའི་ཨ་ནི་གཅིག་བུ་ཕྲུག་ཕ་མ། སྐྱོ་པོ་ཡིན་པའི་བུ་ཕྲུག་དེ་ཚོ་ལ་དམིགས་བསལ་གྱི་བདག་སྐྱོང་དང་ཨ་ནི་དེ་འདྲའི་གི་ཐོག་ནས་ཨ་ནི་བོད་ཕྲུག་ཁྱིམ་སྡེའི་ནང་ལོགས་ནས་ཨ་ནི་སྐུ་མདུན་བཀའ་དྲིན་ཡོད་པའི་ཐོག་ནས་སྤུ་གུ་ས་མིག་བཅུ་བཅུ་འདྲ་ཞིག་གནང་སོང་ད་འདི་ནས་ང་ཚོས་ད་སྤུ་གུ་ད་ཅིག་བཅུ་བཅུ་འདྲ་ཞིག་ཡར་བཅུག་བྱས་ཨ་ནི་ཁོ་ཚོ་ལ་ད་ཆོས་དང་རིག་གཞུང་གི་གོ་སྐབས་འདི་འདྲ་སྤྲད་ཡ་བྱུང་སོང། དེ་དང་ཕྱོགས་མཚུངས་ཕྲུ་གུ་སློབ་འཇུག་ཐུབ་པ་ཙམ་མ་ཡིན་པར་ཁོང་ཚོར་ཞར་དང་ཞོར་ལ་དགུན་ཁའི་གུང་གསེང་དང་ལག་དངུལ་སོགས་སྤྲོད་རྒྱུའི་རོགས་རམ་འཚོལ་ཞིབ་གནང་བའི་བརྒྱུད་རིམ་སྐོར་གསུངས་འདུག། ད་དང་ད་རེད་འདི་ལ་གསུངས་པ་ནང་བཞིན་ད་ག་རང་རེད་ད་སྔོན་མ་ང་ཚོ་ང་རང་ཚོ་ད་ད་འབྲས་སྤུངས་ཚོགས་ཆེན་དབུ་མཛད་དྭགས་པོ་གྲྭ་ཚང་གི་ང་ཚོ་རྒན་བཀྲ་ཤིས་ལགས་ཡོད་པ་རྒན་བཀྲ་ཤིས་ལགས་ཀྱི་སྐུ་མཆེད་ད་ལྟ་བསྟན་འཛིན་ཡིད་དགའ་ཟེར་མཁན་ཞིག་ཡོད་རེད་སྤུ་གུ་ཅིག་ད་འདི་སྔོན་མ་འབྲས་སྤུངས་འདི་བ་ལ་རྒན་གྱིས་ཕ་གི་ལ་སམ་བྷོ་ཊ་སློབ་གྲྭ་འདི་བ་བཏང་བྱས་ང་ཚོའི་ང་ཚོའི་ད་འཁྲབ་རོགས་རྩེད་མོ་རྩེད་རོགས་རེད་ཨ་ནི་ཁོ་རང་ལ་འདུག་ཨིན་ཇི་ཁོ་རང་སློབ་སྦྱོང་ད་དེ་ཚོ་ཡག་པོ་བྱས་རྩ་བའི་ཨིན་ཇི་ཡག་པོ་བྱས་དེ་ནས་ཁོ་རང་ལ་ད་ང་ཚོ་སྤུ་གུ་དེ་ཚོ་སྐོར་ལ་འདུག་ཅིག་ལས་ཀ་ཅིག་བྱེད་དགོས་ཀྱི་འདུག་དེ་དུས་སྐབས་ལ་ད་སྤུ་གུ་ཚོ་གི་ལོ་གཉིས་གསུམ་བར་རུ་ལ་ང་ཚོ་ད་གུང་སེང་ཅིག་ཁྲིད་ཐུབ་ན་ཡག་པོ་འདུག་གང་ཡིན་ཟེར་ན་སྤུ་གུ་ཁོ་རང་ཚོས་ཀྱི་ད་ཅིག་འདོད་པ་ཡོད་རེད་ཨ་ནི་ང་ཚོ་སྤུ་གུ་དེ་ཚོ་ལ་སློབ་གྲྭ་བཅུག་པ་ཙམ་མ་ཡིན་པར་ང་ཚོས་དེ་ལ་ལྟ་རྟོག་བྱེད་ང་ཚོས་ཀྱི་ད་ཅིག་འདི་འདྲ་བྱེད་དགོས་དུས་སྐབས་ལ་ད་དཔལ་འབྱོར་གྱི་རོགས་རམ་བྱེད་དགོས་ཀྱི་འདུག་ད་དེ་དཔལ་འབྱོར་གྱི་རོགས་རམ་དེ་དཔེ་དཀའ་ལས་ཁག་པོ་འདུག་ད་ཁྱེད་རང་གི་ངོ་དེབ་ནང་ལ་ཡི་གེ་ཞིག་བྲིས་རོགས་བྱེད་ང་ཚོས་ལས་ཀ་དེ་འདྲ་བྱེད་ཀྱི་ཡོད་ཟེར་ནས་ཁོ་རང་གིས་ཡི་གེ་ཞིག་བྲིས་རེད། དེ་ང་ཚོའི་ངོ་དེབ་ནང་ལ་ཁྱབ་བསྒྲགས་བཏང་དུས་སྐབས་ལ་ད་ལྟ་སྦི་རི་ཇིཊ་བསྟན་འཛིན་ལྷ་མོ་ཟེར་མཁན་ཅིག་གིས་མཐོང་ལོང་བྱས། དེ་ནས་ང་ཚོ་ལ་དངོས་གནས་དྲང་གནས་ཞེ་པོའི་རོགས་པ་བྱས་སོང་ལོ་ཁ་ཤས་ཤིག་རིང་ལ། ད་མོ་རང་གིས་དངུལ་གྱི་ཐོག་ནས་རོགས་རམ་བྱས་ན་ཡང་ད་ང་ཚོ་ལོ་གཉིས་གསུམ་བར་རུ་ལ་ནི་གུང་སེང་རེ་རེ་ཁྲིད་ཐུབ་པ་དང་ཨ་ནི་ད་ལོ་གཅིག་ནང་ལོགས་ལ་ང་ཚོས་ཉུང་ཤོས་ལ་ཨ་ནི་ད་ཐེངས་མ་གཉིས། ད་ང་ཚོ་ཕ་ནས་མ་ན་ལི་ནས། དེ་འདྲའི་ཐུག་ག་འགྲོ་གི་ཡོད་མ་ན་ལི་དྭགས་པོ་གྲྭ་ཚང་ང་ཚོ་རྩ་བའི་དྭགས་པོ་གྲྭ་ཚང་ལ་གཞིས་ཆགས་ཡོད་པ་སོང་ཙང་མ་ན་ལི་ནས་ད་ང་ཚོའི་ཕ་གི་ལ་ཞེ་པོ་ཞེ་པོ་རྔན་པ་ག་ཡེ་འཁྱེར་ཡ་ག་ཡེ་ཡོད་མ་རེད་ཨ་ནི་ད་ཅིག། ཀུ་ཤུ་གི་དུས་ཚོད་ལ་ཀུ་ཤུ་ད་ང་ཚོའི་གྲྭ་ཚང་གི་མོ་ཊ་ཏག་ཏག་ཅིག་འཁྱེར་བྱས་སྤུ་གུ་དེ་ཚོར་ཅིག་སྤྲད་ཨ་ནི་དེ་ག་ནང་བཞིན་ད་ཁོ་རང་ཚོ་ལ་ཨིན་ཇི་སྐད་ནང་མ་གསུངས pocket money ཟེར་བ་སྔོན་མ་སྐབས་དེ་དུས་པ་ལ་ཉིས་བརྒྱ་སུམ་བརྒྱ་རེད་ད་དེང་སང་ང་ཚོ་ཏོག་ཙམ་མང་བ་བཏང་ཡོད་རེད་ལྷག་པར་དུ་བུ་མོ་ཆུང་བ་དེ་ཚོ་ནི་ད་ཅིག་ཅ་ལག་མང་བ་དགོས་དགོས་འདྲ་ཡོད་པ་སོང་ཙང་ཁོ་ཚོ་ལ་ད་ཅིག pocket money འདི་མང་ང་འདུག་ཕུལ་གྱི་ཡོད་རེད་ད་ཅིག། ད་བོད་སྐད་ལ་ཞུས་པ་ན་གསོལ་ཇ་ཞུ་ཡ་དོད་འདྲ་པོ་ཞིག་ཡོད་རེད་བ། ཨ་ནི་ད་འདི་འདྲས་འདྲ་པོ་ཅིག་བྱས་ནས་ང་ཚོས་འདུག་སེ་བྱེད་ཀྱི་ཡོད་རེད། གོང་ཞུས་ལྟར་ཚོགས་པའི་ཁྱབ་ཁོངས་ཡོད་པའི་ཕྲུ་གུ་ཚོ་ལོ་འདིའི་དགུན་ཁའི་གུང་སེང་རིང་ཕ་མ་ཡོད་མཁན་དང་སྤུན་མཆེད་ཚོར་ཐུག་འཕྲད་ཆེད་ཁྲིད་གནང་བ་དང་དེ་དག་གི་འགྲོ་སོང་གཏོང་དམིགས་ཀྱི་སྦྱིན་བདག་འཚོལ་ཞིབ་གནང་བ་སོགས་ཀྱི་ལོ་རྒྱུས་འདི་ལྟར་ངོ་སྤྲོད་གནང་གི་འདུག། ད་དེ་ནས་ད་ལོ་ཁ་ཤས་ཕྱིན་སོང་ད་ཕལ་ཆེར་ལོ་གཉིས་གསུམ་ཕྱིན་སོང་དེ་ད་ང་ཚོའི་སྦིར་རྗེས་དེ་ཁོ་རང་དཀའ་ངལ་རེ་ཞིག་འཕྲད་ཡིན་ན་ག་རེ་ཡིན་ན་ང་ཚོ་ཕར་འབྲེལ་བ་ཞུས་པས་ནས་དམིགས་བསལ་འབྲེལ་བ་ཆད་པའི་བཟོ་འདྲ་ཞིག་ཆགས་སོང་ཡིན་ན་ཡང་ད་ཅིག་བླ་མ་དཀོན་མཆོག་གི་གྲོགས་འཕྲིན་ལས་དང་ཆོས་སྐྱོང་སྲུང་མའི་གི་གྲོགས་འཕྲིན་ལས་ཀྱི་དབང་བྱས་ནས་ང་ཚོ་ད་ཅིག་ན་ནིང་འདི་བར་ནས་ང་ཚོ་ཧྥ་རན་སི་ལ་བསྐོར་བསྐྱོད་འདི་འདྲས་ཤིག་བྱེད་ཐུབ་སོང་ཨ་ནི་བསྐོར་བསྐྱོད་འདི་བྱེད་དུས་དགོན་དང་ད་ཅིག་ཁོ་ཚོ་དངུལ་དེས་ང་ཚོ་ད་ཅིག། fund raise ལེགས་རོ་བ་དེ་འདྲའི་དངུལ་དེ་ཞིག་བཟོས་ཐུབ་དེའི་དངུལ་དེ་གིས་ད་ང་ཚོ་ད་དཔེར་ན་ད་ལོ་ཚོ་གུང་སེང་ཁྲིད་ཡོད་རེད་གུང་སེང་ཁྲིད་དུས་སྐབས་ལ་རྩ་བའི་ང་ཚོ་སྤུ་གུ་བཞི་བཅུ་ཞེ་གཅིག་ཞེ་གཉིས་ཅིག་ཡོད་པའི་ནང་ལོགས་ནས་བཞི་བཅུ་ཞེ་གཅིག་ཞེ་གཉིས་ཆ་ཚང་སྡེབ་གཅིག་ལ་ཁྲིད་ཐུབ་མ་སོང་ད་ལོ་ང་ཉི་ཤུ་ཙམ་ཁྲིད་པ་ཡིན་དེ་གིས་ད་འགྲོ་གྲོན་དེ་ཚོ་ཕལ་ཆེར་ཧ་ལམ་འབུམ་དྲུག་བདུན་ཅིག་འགྲོ་གི་འདུག་དེ་ལ། ད་འདི་འབུམ་དྲུག་བདུན་འདི་ག་ནས་ཡོང་གི་ཡོད་རེད་ཞུས་པ་ཡིན་ན་ད་ན་ནིང་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཨ་ནི་ང་ཚོ་ཧྥ་རན་སི་ལ་བྱེད་ཧྥ་རན་སི་བྱེད་སུད་སི་བྱེད་དེ་གཉིས་ལ་ད་ཅིག་སྐོར་སྐྱོད་བྱེད་དུས་སྒང་ལ་འདི་ནས་ད་ཅིག་གི་རོགས་རམ་ཏོག་ཙམ་གནང་སོང་དེ་གི་དངུལ་དེ་གི་ད་ང་ཚོ་ཏོག་ཙམ་གཏང་ཐུབ་པ་དེ་འདྲའི་བྱུང་ལྷག་པར་དུ་ཨ་ནི་ད་ནི་ང་ཚོ Arnaud Riou ཟེར་མཁན་ཅིག་ཡིན་ང་ང་ཚོ་ད་ཅིག་སྦྱིན་བདག་དེ་འདྲའི་ཞིག་ན་ནིང་ང་ཕར་འགྲོ་དུས་ཁོ་ཐུག་པ་རེད་ཨ་ནི་ཁོ་རང་ད་ལོ་ད་ཅིག་རིན་པོ་ཆེ་ཁྱེད་རང་གི་ལས་ཀ་དེ་འདྲ་བྱེད་ཀྱི་འདུག་ང་དེ་དགའ་པོ་ཡོད། དུ་སོང་ནས་ང་ཚོས་རོགས་པ་བྱེད་མཁན་གྱི་ནང་ནས་ཁོ་རང་གི་ཏོག་ཙམ་རོགས་པ་འདྲ་བོ་བྱེད་ཡོད་ཟེར་ཨ་ནི་ངེད་ཀྱིས་ད་ཁྱེད་རང་རོགས་པ་བྱེད་ན་ཡག་པོ་རེད་ཨ་ནི་དངུལ་བསྐུར་བ་ཐུགས་རྗེ་ཆེ་ཡིན་ན་ཡང་ད་ངའི་བསམ་པ་ལ་ཁྱེད་རང་རྒྱ་གར་ལ་ཅིག་ཡོང་ཨ་སྤུ་གུ་དེ་ཚོ་ཅིག་ལྟ་ཨ་ནི་ཁྱེད་རང་གིས་དངུལ་བསྐུར་བ་དེ་དངུལ་དེ་ག་བ་ས་ཆ་ག་བ་ལ་འགྲོ་གི་འདུག་དེ་ཚོ་མིག་ཅིག་བལྟ་ན་ཡག་པོ་འདུག་ངས་ཁོ་རང་ལབ་ནས་ད་ད་ལོ་ཁོ་རང་འདུག་སེ་ཕ་ནས་ཚུར་སླེབས་རེད། ཨ་ནི་སླེབས་ནས་འབྲས་སྤུངས་ལ་མར་ཡོང་སེ་འབྲས་གསུམ་ག་རེ་ཞུ་བར་འབྲས་སྤུངས་དང་དགའ་ལྡན་གཉིས་མཆོད་མཇལ་ཞིག་གནང་དེ་ནས་ཡང་ང་ཚོ་མོན་ལ་ཡར་ཕྱིན་ཨ་མོན་གྱི་ད་ཁོ་རང་གི་དངུལ་བསྐུར་ས་སྤུ་གུ་དང་ཆ་ཚང་ཅིག་ཐུག་དཔར་རྒྱབ་བྱས་ཏེ་ཁོ་རང་དཔེ་མ་སྲིད་པའི་དགའ་བོ་བྱས་ནས་ད་རིན་པོ་ཆེ་ཁྱེད་རང་ཚོ་ཕྱག་ལས་དཔེ་མ་སྲིད་པ་ཡག་པོ་འདུག་ཟེར་ང་ཞེ་པོ་དགའ་བོ་བྱུང་སོང་ཟེར་དེ་འདྲའི་ལབ་ནས་ད་ལན་ཁོ་རང་གིས་ང་ཚོ་ལ། ཨ་ནེ། སྤུ་གུ་མི་ཚང་སྐྱོ་པོ་སྤུ་གུ་བརྒྱ་དང་བརྒྱད་ངེད་ཀྱིས་སྦྱིན་བདག་བྱེད་ཀྱི་ཡིན་ཁོ་རང་དེ་འདྲས་གསུངས། ཨ་ནེ་བྱས་ཙང་ད་ཁྱེད་རང་བརྒྱ་དང་བརྒྱད་མ་བྱེད་བྱུང་ན་བརྒྱ་དང་བཅུ་གསུམ་བྱེད་རོགས་ཞེས་ང་ཚོའི་སྐུ་མདུན་དགུང་གྲངས་བརྒྱ་དང་བཅུ་གསུམ་ལ་ལྷག་བཞུགས་ཡས་ཀྱི་ང་ཚོའི་གི་ད་དེ་ལ་རྟེན་འབྲེལ་འདྲ་བོ་ཅིག་དང་རེ་བ་སྨོན་ལམ་དེ་ཡོད་པ་ནང་བཞིན་གྱི་ཁྱེད་རང་གིས་དེ་འདྲས་བྱས་ན་ཡག་པོ་འདུག་ང་ཚོས་ཁོ་རང་འདུག་སེ་ལབ་ན་ཁོ་རང་ཨ་འདི་དཔེ་ཡག་པོ་འདུག་ང་བརྒྱ་དང་བཅུ་གསུམ་ཨ་འདུག་སེ་བྱེད་ཀྱི་ཡིན་ལབ་ནས་ད་ད་ལྟ་བར་དུ་སྤུ་གུ་ལྔ་བཅུ་ང་གསུམ་ལྷག་ཟིན་ལ་ཨ་ནེ་སྤུ་གུ་དང། སྦྱིན་བདག་གཉིས་ཡ་མ་བར་དུ་ངོ་སྤྲོད་བྱས། ཨ་འདི་འདྲས་བྱུང་སོང་ཞུ་ཡ་ཡིན། ད་ལྟ་གོང་དུ་བཀའ་འདྲི་ཞུ་ཡུལ་འདི་ནི་དྭགས་པོ་བཤད་སྒྲུབ་གླིང་དགོན་པའི་དིང་གུང་མཁན་སྤྲུལ་རིན་པོ་ཆེ་རེད་ཁོང་དང་ལྷན་དུ་མོན་ཡུལ་ནས་ཡིན་པའི་དགེ་བཤེས་དང་དགེ་འདུན་པ་ཁག་ཅིག་ནས་ཚོགས་པ་འདིའི་ཕྱག་ལས་གནང་གི་འདུག་ལ་འདི་ལྟ་བུའི་ལུང་ཁུག་སུ་གནས་སྡོད་བྱེད་མཁན་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་ཚོར་ཤེས་ཡོན་སློབ་སྦྱོང་དང་མཐུན་རྐྱེན་སྦྱོར་སྤྲོད་གནང་རྒྱུ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ཙམ་མ་ཡིན་པར་ཧི་མ་ལ་ཡའི་རི་རྒྱུད་མི་རིགས་དམིགས་བསལ་ཉམ་ཐག་ཚོར་རོགས་རམ་བྱེད་དགོས་གལ་ཆེན་པོ་ཡིན་ལུགས་བཀའ་སློབ་ཡང་སེ་ཕེབས་ཀྱི་ཡོད་པའི་ཆ་ནས་དེང་སང་དམིགས་བསལ་བོད་པའི་བླ་སྤྲུལ་ཁག་ནས་དགོངས་གཞི་དང་མཐུན་པའི་སྤྱི་ཚོགས་ཞབས་འདེགས་སྒྲུབ་བཞིན་ཡོད་པ་རེད་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་འོས།